ད་དེ་ནས་བ། ཆོས་ཀྱི་བདག་མེད་སྒོམ་ཡ་ཡིན། ཆོས་ཀྱི་བདག་མེད་སྒོམ་ཡ་ལ་ཡ་ཨེ་ནི། སྤྱོད་འཇུག་སྐབས་ལ་ཡ་ཨེ་ནི། དྲན་པ་ཉེར་བཞག་བཞིའི་སྟེང་ནས་ཆོས་ཀྱི་བདག་མེད་སྒོམ་པ་བཤད་པ་རེད། ད་དེ་ལ་ཡ་ཨེ་ནི། ལུས་དྲན་པ་ཉེར་བཞག་སེམས་དྲན་པ་ཉེར་བཞག། ལུས་ཚོར་བ་ཨེ་ནི་སེམས་ཆོས་དྲན་པ་ཉེར་བཞག་ཟེར་ནས་དྲན་པ་ཉེར་བཞག་བཞི་བཤད་ནི། འོ་དེ་འདྲའི་འབྲས་བུ་ད། ཐེག་པ་འོག་མའི་སྐབས་ནས། དེ་ནི་གཙོ་བོ་དེ་དང་ལུས་དྲན་པ་ཉེར་བཞག་ལུས་དྲན་ལུས་ཀྱི་མི་སྡུག་པ་དང་གཅིག་ལུས་སྡུག་བསྔལ་བའི་རང་བཞིན་ཡིན་པ་ལུས་བམ་པའི་རང་བཞིན་གཅིག་ཨནི་བས་གཅིག་ག་སོགས་རེད་གཅིག་འབུས་གཞིག་པ་ལ་སོགས་པ་དེ་འདྲས་ཀྱི་ཐོག་ནས་ལུས་ཨནི་མི་གཙང་བ་ཡིན་པ་དང་དེ་འདྲས་ཀྱི་ཐོག་ནས་ལ་ལུས་ཀྱི་བས་ཇི་ལྟར་ལུས་ཀྱི་རང་མཚན་སྒོམ་ཡ་རབས་དེ་འདྲས་ཐོག་ནས་མིན་འགྲོ་ཨ། དང་རང་མཚན་དང་སྤྱི་མཚན་ཟེར་ནས་ཡུག་ཏུ་བ་རང་གི་མཚན་ཉིད་ཟེར་བ་ཡིན་དུས་ཨ། ཨནི་སྡུག་བསྔལ་བའི་རང་བཞིན་གྱིས་ད་ལྟ་ལས་ཉོན་གྱིས་འདུས་བྱས་པའི་ལུས་ཀྱི་ཨནི་རང་མཚན་གྱི་མཚན་ཉིད་དེ་ཚོ་འདྲས་བསྒོམས་ནས། སྒོམ་སྟངས་དེ་འདྲ་གཙོ་བོ་བྱས། ད་ཡང་ཅིག་ཐེག་ཆེན་གྱི་གཞུང་དཔེར་ན་མངོན་རྟོགས་རྒྱན་ལྟ་བུའི་ནང་ལོགས་ལ་ཡང་ནི་བྱང་ཕྱོགས་སོ་བདུན་གསུངས་ཡོད་དུས་ས་ནི་ཨ་དང་བྱང་ཕྱོགས་སོ་བདུན་གྱི་དཔེར་ན། གར་སོགས་ཏེ། ཅན་ཡིན་པས་ནི། འོ་ན་ལུས་དྲན་པ་ཉེར་བཞག་ལ་སོགས་པ་དེ་དག་ཡང། ཆོས་ཅན་ལ་བཞག་ནས་དེའི་སྟེང་གི་ཆོས་ཉིད་གོམས་ཡ། ཞེས་དོན་ཡོད་དགོས་པ་འོ་ད་འདིར་དེའི་སྟེང་གི་ཆོས་ཉིད་སྒོམ་ཡ་དེ་གསུངས་པ་ཡིན་པ་རེད། བྱེད་དུས་ས་ནི། ད་འོ་ལུས་དྲན་པ་ཉེར་བཞག་གི། ཨ་ནི། ཆོས་ཅན་ལུས་ཀྱི་ལུས་ལ་ཨ་ནི། རང་བྱས་ཀྱི་དོན་དམ་པར་གྲུབ་མ་གྲུབ་དཔྱད་པ་བྱས་ནས་ཨེ་དེའི་སྟེང་གི་ལུས་བདེན་སྟོང་གི་ཆོས་ཉིད་དེ་ཨེ་ནི་སྒོམ་སྟངས་གསུངས་པ་ཡིན་པ་རེད། དེ་ཡང། ལུས་ནི་རྐང་པ་བྱིན་པ་མིན་ལུས་ཞེས་ང་རང་ཚོས་ད། ང་རང་ཚོ་མི་ལྟ་བུ་ལ་ཆ་བཞག་ནས་ང་རང་ཚོས་ལུས་ཟེར་དུས། རང་བྱས་ཀྱི་རྐང་མཐིལ་ནས་སྤྱི་གཙུག་བར་དུ་བྱས་ནས་དེའི་ཚང་མ་ལོགས་ལ་ཁྲིད་དེ་ནས་དེའི་ཚང་མ་ལོགས་ལ་བཏགས་ནས་ལུས་ཟེར་ཡ་ཞིག་བཤད་ཀྱི་ཡོད་རེད་པ། མགོ་གཅིག་པུ་ལ་ལུས་ཟེར་གི་ཡོད་མ་རེད་ལག་པ་གཅིག་པོ་ལ་ལུས་ཟེར་གི་ཡོད་དེ་ལུས་ཀྱི་ཡན་ལག་རེད་ལུས་ཀྱི་ཆ་ཤས་རེད། ཡན་ལག་དང་ཉིང་ལག་དེའི་སྟེང་དུ་འདུས་པའི་སྟེང་ནས་མི་ཡི་ལུས་ཞེས་ནི་ལུས་ཇི་ཙམ་པར་ཤིང་ཡོངས་དེ་ཡང་བྱོར་བ་དེ་འདྲ་འདྲ་བའི་ལུས་ཇི་ཙམ་པ་དེ། ཕར་བཙལ་ཡོང་ན། ཨོ་ཨེ་ནི། རྐང་པ་དེ་དང། ཀ་ས། ལོང་བུ་མན་ཆད་དང། ཨེ་ནི། པུས་མོའི། དེ་འདྲ་འདྲ་བ་ད་ཁྱད་པར་ཁྱད་མི་འདུག། གང་དག་ཡིན་ནི་རྐང་པ་དང་བྱིན་པ་དེ་དེ་ཨེ་ནི་ལུས་དེ་མ་རེད། ད་ག་ནང་བཞིན་གྱི་བརླ་དང། ཨེ་ནི་སྐེད་པའང་ལུས་མ་རེད། ལུས་མ་ཡིན། དེ་བཞིན་དུ་ལྟོ་དང་རྒྱབ་དང་རྒྱབ་ཀྱང་ལུས་མིན་ཏེ། བྲང་དང་དཔུང་པའང་ལུས་མ་ཡིན། རྩིབ་ལོགས་ལག་པའང་ལུས་མིན་ཏེ་མཆན་ཁུང་ཕྲག་པའང་ལུས་མ་ཡིན་ནང་ཁྲོལ་རྣམས་ཀྱང་དེ་མིན་ལ། མགོ་དང་མགྲིན་པའང་ལུས་མིན་ན་འདི་ལ། ལུས་ནི་གང་ཞིག་ཡིན། ད་བཏགས་དོན་བཙལ་ན། ད་ཨེ་ནི། རྐང་ལག་ལ་སོགས་པའི་ཡན་ལག་ཚོགས་པ་འདི་རྣམས་ལ། ཨེ་ནི། ཡན་ལག་ཅན་གྱི་ལུས། ནི་ཨེ་ནི། གང་ཞིག་ཡིན་ཏེ། བ་དང་ནི་བདེན་པའི་གཅིག་བྲལ་བསྟན། ད་ཡང། ཡན་ལག་རྣམས་ལས་གལ་ཏེ་ཡན་ལག་རྣམས་ལས་དོན་གཞན་པའི། ཨ་ནི་རང་གི་ལུས་ཅི། ལུས་དང་ལུས་པོའི་གོང་བུ་འདི། ཨ་ནི། ཡན་ལག་འདི་དག་ཐམས་ཅད་ལ་ཡང། འཇུག་ཅིང་གནས་པ་ཡིན་ན་ནི། རྐང་ལག་ལ་སོགས་པ་ཕྱོགས་རེ་ལ། ཨ་ནི། ལུས་ཀྱི་ཕྱོགས་ཆ་དེ་དང་དེ་ཡི། ལུས་ཀྱི་ཕྱོགས་ཆ་རེ་ཡིས་ནི་གནས་པར་འགྱུར་ན། ལུས་ཀྱི་ཆ་རྣམས་ཡན་ལག་གི་ཆ་ལ་གནས་པར་འགྱུར་མོད། ཨེ་ནི་ལག་པ་ལྟ་བུའི་ཡན་ལག་དེ། རང་ཉིད་ཀྱི་ཆ་གང་ལ་གནས་པ་ཡིན། གལ་ཏེ། ཡན་ལག་ཅན་བདག་ཉིད་ཆ། ཀུན་ལ། ཆ། ཀུན་དང་ལྡན་པའི་ལུས། ཨེ་ནི་ལུས་རིལ་པོ་ཆ་ཀུན་དང་ལྡན་པའི་ལུས་རིལ་པོ་ཆ་ལག་པ་སོགས་པ་རྣམས་ལ་ལག་སོགས་རྣམས་ལ་གནས་ན་ནི། ལག་སོགས། ཀྱི་ཆ་དེ་དག་ཇི་སྙེད་པ་དེ་སྙེད་ཀྱི་ལུས་སུ་འགྱུར། དེ་ལྟར་ཨེ་ནི་ཕྱི་དང་ནང་དུ་ལུས་མེད་ན་ཇི་ལྟར་ལག་སོགས་ལ་ལུས་ཡོད། ལག་སོགས་རྣམས་ལས་གཞན་མེད་ན་དེ་ནི་ཇི་ལྟར་ཡོད་པ་ཡིན། འོ་ད་ཨེ་ནི་ལུས་ཟེར་དེ་ཨ་ཀི་གོང་བུ་དེ་དག་ཅིག་ཡན་ལག་ཅན་ལུས་དེ་རང་གི་ཡན་ལག་ཆ་རང་གི་ཡན་ལག་ཆ་ཤས་དུམ་བུ་དེ་རྣམས་ལ་དེ་རྣམས་དང་ངོ་བོ་ཉིད་ཀྱིས་གྲུབ་པའི་གཅིག་ཏུ་ཡང་མེད། དེ་རྣམས་ལས་དོན་གཞན་དུ་ཐ་དད་དུ་འབྲེལ་མེད་དོན་གཞན་གྱི་ཚུལ་དུ་ཡོད་པ་ཡང་མེད། དེ་འདྲ་ཡིན་པ་ཡིན་དུས་དེ་གཅིག་ཐ་དད་ཀྱི་ཐོག་ནས་དཔྱད་ཡོང་ན། ལུས་ཟེར་བ་དེ་ལུས་ཀྱི་ཆ་ཤས་དེའི་དེའི་སྟེང་ནས་ཡང་ཡིན་རྒྱུ་ཞིག་རྙེད་ཡག་ཡོད་མ་རེད་བྱས་པ་རེད། དེས་ན་ལུས་མེད་ལག་སོགས་ལ་རྨོངས་པ་ཡིས་ནི་ལུས་བློར་འགྱུར། དེས་ན་ལུས་ཟེར་ནས་ང་རང་ཚོ་བློ་ལ་ཡ། དང་བྱེད། ངའི་ལུས་ཀྱི་ཆ་ཤས་མགོ་ལག་པ་རྐང་པ་ཟེར་འོ་ར་ཨེ་ནི་ཆ་དང་ཆ་ཅན་གྱི་ཆོས་ཨེ་ནི་བས་སོ་སོ་བ་ཅིག་བློ་ལ་ཡ་སྣང་གི་ཡོད་ལ་གང་ལྟར་ཆ་ཅན་དེ་རྣམས་ལ་ཆ་ཅན་དེ་རྣམས་ལ་ཅིག་ཧ་ལམ་ཅིག་བས་ཁྱབ་བསྡད་མཁན་འདྲ་ཆ་ཅན་དེ་རྣམས་ལ་ཕར་ཅིག་དབང་བསྡད་མཁན་འདྲ་ཅིག་ག་ཆ་ཤས་དེ་རྣམས་ལ་ཕར་དབང་བསྡད་མཁན་འདྲ་ཅིག་གི་བས་ཆ་ཅན་ལུས་ཅིག་ཧོབ་ཁ་ལ་རང་དབང་བ་ཅིག་བློ་ལ་ཡ་ཤར་དེ་ཡ་དེ་འདྲས་དེ་རྨོངས་པའི་དབང་གིས་བྱུང་བ་ཙམ་རེད་མ་གཏོགས་དོན་དངོས་པོའི་གནས་ཚོད་ལ་ཡོད་བསྡད་པ་ཅིག་མ་རེད་རྨོངས་པ་ཡིས་ནི་ལུས་བློར། དེས་ན་ལུས་མེད་ལག་སོགས་ལ་རྨོངས་པ་ཡིས་ནི་ལུས་བློར་འགྱུར། དབྱིབས་སུ་བཀོད་པའི་ཁྱད་པར་གྱིས་ཐོ་ཡོར་ལ་ནི་མི་བློ་བཞིན། ཇི་སྲིད་རྐྱེན་ཚོགས་དེ་སྲིད་དུ་ལུས་ནི་སྐྱེས་བུ་ལྟར་སྣང་བ། དེ་བཞིན་ཇི་སྲིད་ལག་སོགས་ལ་དེ་ཡོད་དེ་སྲིད་དེར་ལུས་སྣང། ད། འོ་ཨེ་ནི་ཡན་ལག་དེའི་དེ་ཡང་ཕར་ཆ་ཕྱེ་ཡོང་དུས། དེ་ནང་བཞིན་བྱས་ནས། ལག་པ་ལྟ་བུ་བཤད་པ་ཡིན་ན། ཡང་ལག་པའི་ཆ་ཤས་དེ་རྣམས་ཚོགས་པའི་སྟེང་ནས་ལག་པ་བྱ་བ་མ་གཏོགས། ཨེ་ནི་ལག་པའི་གདགས་གཞི། གཅིག་མཛུབ་མོ་དང་སྤར་མཐིལ་དེ་རྣམས་ལ། དེ་རྣམས་ལག་པ་གཅིག་ཐ་དད་གང་དུ་གྲུབ་དཔྱད་པ་ཡིན་ན་ཡང་རྙེད་ཡ་མེད་པ་རེད། ཨ། ད་དེ་ནས་མཛུབ་མོར་ཕར་ཕྱིན་པ་ཡིན་ན་ཡང་མཛུབ་མོར་ཕར་ཕྱིན་པ་ཡིན་ན་ཡང་མཛུབ་མོའི་སྟོད་བར་སྨད་བྱས་ནས་དེ་ཡི་བར་དུ་ཆ་ཕྱེ་ཡོང་དུས་མཛུབ་མོ་ཟེར་ད་དེ་ད་ཨེ་ནི་ཆ་རྣམས་ཆ་ཤས་དེ་རྣམས་ཚོགས་པའི་སྟེང་ནས་བཏགས་པ་ཞིག་མ་གཏོགས་ཡང་མེད་དེ་ངེས། ཚིགས་དེ་རང་ཆ་བཞག་པ་ཡིན་ན་ནི་ཚིགས་ཀྱི་སྟོད་ཆ་སྨད་ཆ་བར་ཆ་བཞིན་ཡོད་དེ་ངེས། དེ་ནས་ཡང་ཡང་ཕྱིན་ནས་པའི་རྡུལ་ཕྲ་མོའི་སྒང་ལ་ཕྱིན་པ་ཡིན་ན་ཡང་ཨེ་ནི་ཁོ་ར་རྡུལ་གྱི་དང།

འོ་དེ་འདྲ་སོང་བ་ཡིན་དུས། ཕྱོགས་ཀྱི་ཆ་ཡེ་ནས་མེད་ན་ནི། ཨེ་ནི། ད་རྡུལ་བསགས་ནི་གོང་བུ་ཆགས་པའི་ཁོ་ར་ཡོང་ཤེས་མ་རེད་པ། དེ་ནང་བཞིན་དུ་ཤེས་པ་ཆ་བཞག་ནི་ཤེས་པ་སྐད་ཅིག་ཆ་མེད་ཅིག་ཡོད་པ་ཡིན་ན། ཨེ་ནི་ཤེས་པ་རྒྱུན་མཐུད་ནི། རང་ཡིན་ནི་ཅིག། བཞག་ཐུབ་ཡ་མེད་དེ་ངེས། འོ་དེ་འདྲ་གི་ཐོག་ནས་ཨེ་ནི། གོ་ད། ཤེས་པ་སྐད་ཅིག་ངེས་ཅིག་བཞག་མ་ཤེས་པ་ཅིག་ཡོང་དེ་ཡ། རེད་པ། འོ་དེ་འདྲ་སོང་བ་རེད་བཞག་དེ་འདྲ་ཡིན་པ་ཡིན་དུས་ཙ་ནི། ད་འོ་དེ་བཞིན་སོར་མོའི། ད་དེ་ནས་ཕར་ཕྱིན་ནི་པའི་རྡུལ་ཕྲན་དེའི་ཕྱོགས་ཀྱི་ཆ་ཕར་ཕྱིན་ནི་ཕར་གསིལ་ཡིན་ན་ཨེ་ཐ་མ་པའི་ཁོ་ར་ཁོ་ར་བཤིག་འགྲོ་ཡ་ཅིག་མ་གཏོགས་ཁོ་མ་བཤིག་པ་རང་དངོས་པོ་གཅིག་བཞག་ནི་ཨེ་ནི་ཆ་མེད་དེ་པ་ཞིག་བཞག་ཐུབ་ཡ་རྩ་བ་ནི་མེད་པ་ཡིན་པ་རེད། འོ་དེ་འདྲ་ཡིན་པ་ཡིན་དུས་དེ་བཞིན་སོར་མོའི་ཚོགས་ཡིན་ཕྱིར། ལག་པའང་གང་ཞིག་ཡིན་པར་འགྱུར་དེ་ཡང་ཚིགས་ཀྱི་ཚོགས་ཡིན་ཕྱིར། ཚིགས་ཀྱང་རང་གི་ཆ་ཕྱེ་བས་ཆ་ཡང་རྡུལ་དུ་ཕྱེ་བས་ཏེ། རྡུལ་དེའང་ཕྱོགས་ཆའི་དབྱེ་བ་ཡིས། ཕྱོགས་དབྱེའང་ཆ་ཤས་དང་བྲལ་ཕྱིར་མཁའ་བཞིན་དེས་ན་རྡུལ་ཡང་མེད། ལུས་ཟེར་ད་རྡུལ་ཕྲན་ཚོགས་པའི་སྟེང་ནས་ནི་ལུས་ཟེར་ལབ་ཡ་དེའི་ཕར་ཕར་གཏུགས་ཡོང་ན་ཨེ་ནི་རྡུལ་ཕྲན་རུ་ཐུག། ཕྲ་རབ་རྡུལ་རུ་ཐུག་དེ་ཡང་ཨེ་ནི་ཕར། ཁ་སོ་སོའི་ཆ་ཕར་གསིལ་ཡོང་ན་ཨེ་ནི་ད་གཅིག་རྙེད་ཡ་ཡོད་མ་རེད། རྡུལ་ཡང་མེད། དེ་ལྟར་རྨི་ལམ་ལྟ་བུ་ཡི་གཟུགས་ལ་དཔྱོད་ལྡན་སུ་ཞིག་ཆགས། འོ་ད་བྱེད་དུས་ཨེ་ནི་ང་རང་ཚོའི། པའི་ཆགས་པ་སྐྱེ་སའི་ཡུལ། དཔེར་ན་གཟུགས་ཡིད་དུ་འོང་བ་ཞིག་ལ་དམིགས་ནས་པའི་ཆགས་པ་སྐྱེ་ཡོང་དུས་ཙ་ན་དངོས་གནས་པའི་ཆགས་རིན་ཡོད་པ་ཅིག་གིས། པའི་གཟུགས་སུ་བྱས་ནས། ཨེ་ནི། ད་པའི་ཞེན་ཆགས་སྐྱེ་ཡོང་ཡ་དེ་འདྲའི་ཅིག་གིས་ཨེ་ནི་ངོ་ཐོག་རང་ལུས་དེ་ག་འདྲ་ཞིག་ལ་ཡོད་རེད་ཟེར་ཕར་ཕར་ཕར་བཙལ་ཕྱིན་པ་ཡིན་ན། ཨེ་ནི་ཡོད་ཚད་ཞིག་བསྟན་པས། རང་གི་སྙིང་པོ་རྩ་བ་ནས་པའི་བཞག་ཡ་མེད་པ་དེ་འདྲ་ཅིག་ཆགས་ཡོང་དེ་སོང་བ་རེད། གང་ཚེ་དེ་ལྟར་ལུས་མེད་པ་དེ་ཚེ་སྐྱེས་གང་བུད་མེད་གང། ལུས་ཀྱི།

དེ་མྱོང་བྱེད་དེ་ཉིད་དེ་ཉིད་དུ་སྟེ། ངོ་བོ་ཉིད་ཀྱིས་གྲུབ་པ་ཞིག་ཡིན་པ་ཡིན་ན་ནི། ཚོར་བ་སྡུག་བསྔལ་ངོ་བོ་ཉིད་ཀྱིས་གྲུབ་ན། རང་ངོ་བོ་ཉིད་ཀྱིས་གྲུབ་ན། ནི། རང་ངོ་བོ་ཉིད་ཀྱིས་གྲུབ་པ་དེ། ཨེ་ནི། ཁོ་རང་གི་རང་བཞིན་དུ་གྲུབ་པ་རེད། དེའི་རང་བཞིན་གཞན་དུ་མི་འགྱུར་བ་རེད། རང་བཞིན་གཞན་དུ་མི་འགྱུར་བ་ཡིན་དུས་སྡུག་བསྔལ། ག་ས། ངོ་རེ། སྡུག་བསྔལ། སྡུག་བསྔལ་ཨེ་ནི། ཚོར་བ་སྡུག་བསྔལ་རང་བཞིན་གྱིས་གྲུབ་ན་རང་བཞིན་གཞན་དུ་མི་འགྱུར་བ་ཡིན་པས། ག་སོགས་རིགས་པའི་རྟག་ཏུ་ཡོད་དགོས་པ་དང་དེ་ཡིན་ན། ཅི་སྟེ་རབ་དགའ་ལ་མི་གནོད། དེ་བཞིན་དུ་བདེ་བ་རང་གི་མཚན་ཉིད་ཀྱིས་གྲུབ་པ་ཞིག་གིས། བདེ་བ། དང། རང་བཞིན་གཞན་དུ་འགྱུར་བ་མེད་པའི་ཚུལ་དུ་གྲུབ་ཡོད་པ་ཞིག་ཡིན་ན། བདེ་ན། ཨེ་ནི། མྱ་ངན་གྱིས་གདུངས་བསྡད་པའི་སྐབས་ལ། ཨེ་ནི། ཟས་ཞིམ་པོ་དང་གཏམ་སྙན་པ་འདྲ་བོ་ཞིག་བྱས་ནས་བཤད་ནས་འདི་འདྲ་གི་བྱས་སེམས་གསོ་བཏང་ནས་ཨེ་ནི། སེམས་ཀྱི་སྡུག་བསྔལ་ཏོག་ཙམ་ཆུང་དུ་འགྲོ་ཡ་འདྲ་བོ། ལུས་ལ་ཡང་བྱུག་པ་འདྲ་བྱུག་འདི་འདྲ་གི་ཐོག་ནས་ཡང་ཏོག་ཙམ་ཞིག་སྡུག་བསྔལ་ཆུང་དུ་འགྲོ་ཡ་དེ་ཡང་ཡོང་ཤེས་ཀྱི་མ་རེད། ག་རེ་ལབ་ན། དེ་དག་ནི། ཚོར་བ་གཉིས་པོ་དེ། རེ་ད་ཅིག་རང་དབང་གི་སྒོ་ནས་གྲུབ་བསྡད་པ་ཅིག་གཞན་དུ་འགྱུར་མེད་པ་ཡིན་ན་ཡང་དེ་ཡོང་ཤེས་ཀྱི་མ་རེད། གཞན་དུ་མི་འགྱུར་བ་ཡིན་ན་དེ་ཡོང་ཤེས་ཀྱི་མ་རེད་བྱས་པ་བདེ་ན་མྱ་ངན་གདུང་སོགས་ལ་ཞིམ་སོགས་ཅི་སྟེ་དགའ་བར་མི་བྱེད། ད་དེའི་ཚེ། ཚོར་བ་བདེ་སྡུག་གཞན་གཉིས་པོ་དེ་ཡོད་རེད་དེ། ཅིག་ཤོས་ཡིན་ན་ཡང་ཅིག་ཤོས་དེ་སྟོབས་དང་ལྡན་པ་ཡིན་པས་ཅིག་ཤོས་དེ་ཟིལ་གྱིས་མནན་པའི་ཕྱིར། གལ་ཏེ་ཅིག་ཤོས་དེ་ནི་མྱོང་བ་མ་ཡིན་ཞེ་ན་ནི། གང་ཞིག་ཉམས་སུ་མྱོང་བའི་བདག་ཉིད་དུ། མིན་པ་བདག་ཉིད་དུ་མེད་པ་དེ་ནི་ཨེ་ནི། ཚོར་བ་ཇི་ལྟར་གྲགས་དེ་ལ་ཚོར་བ་ཞེས་འདོགས་རུང་གི་མ་རེད། དེ་སྲིད་དེ་དག་ཚོར་བ་ཇི་ལྟར་ཡིན། ཡང་སྐྱོན་སྤོང་ལ་ཡང། བདེ་བ་སྟོབས་ལྡན་སྐྱེས་པའི་ཚེ་ཚོར་བ་སྡུག་བསྔལ་ཕྲ་མོ་ཉིད་དུ་ཡོད་པ་ཡིན་པས། གང་ཟག་མྱོང་བ་མིན་པའི་སྐྱོན་ཡང་མེད། ཡིན་ན་ཡང་སྡུག་བསྔལ་ཕྲ་མོ་ད་དུང་ཡོད་ན་བདེ་བ་སྟོབས་ཆེན་གྱིས། སྡུག་བསྔལ་ལ་གནོད་པ་ཅི་ཞིག་བྱས་ནས་བདེ་བ་སྟོབས་ལྡན་མྱོང་བར་འཇོག། འདི་ཡི་རགས་པ་བསལ་མིན་ནམ། ཞེ་ན་འོ་ན་བདེ་བ་སྟོབས་ལྡན། བདེ་བ་སྟོབས་དང་ལྡན་པ་ཞིག་སྡུག་བསྔལ་ཕྲ་བ། ཨེ་ནི། མ་བསལ་ཡང་སྡུག་བསྔལ་འདི་ཡི་རགས་པ་གསལ་བ། ཡིན་པ། རགས་པ་བསལ་བ་ཡིན་པ་སྡུག་བསྔལ་ཕྲ་མོ། ཅིག་ཡོད་པ་ཡིན་ན། དེ་ནི། བདེ་བ་སྟོབས་ལྡན་དེ་ལས་གཞན། དགའ་བ་ཕྲ་མོ་ཙམ་ཡིན་ཞེ་ན། བདེ་བ་ཕྲ་མོ་ཉིད་དེ་ཡང། བདེ་བ་ཕྲ་ན་ཡང་བདེ་བ་ཡིན་པ་རེད། དེ་འདྲ་ཡིན་པ་ཡིན་དུས་ཙ་ནས། བདེ་བ་ཕྲ་ཉིད་དེ་ཡང། བདེ་བ་དེའི་མཚན་ཉིད་ཅན་ཡིན་པས། ད་བདེ་བར་ཆགས་བསྡད་ཡོད་རེད། དེ་བཞིན་དུ། གལ་ཏེ་འགལ་རྐྱེན་སྐྱེས་པས་ན། གལ་ཏེ་ཡང། སྡུག་བསྔལ་གྱི་འགལ་རྐྱེན་བདེ་བ་སྐྱེས་པས། སྡུག་བསྔལ་སྐྱེས་པ་མིན་ན་ནི། ཨེ་ནི་བདེ་སྡུག་ཟེར་ཡ་དེ་ཕན་ཚུན་ལྟོས་པའི་སྒོ་ནས། ཨེ་ནི།

ཨེ་ནི་རྣལ་འབྱོར་པ། རྟོགས་པའི་ལུས་ཕུང་པའི་གོང་དུ་འཕེལ་བའི་ཟས་ནང་བཞིན་རེད་བྱས་པས། ད་འོ་ན། ཚོར་བ་ཟེར་ཡག་དེ། རེག་པའི་རྐྱེན་གྱིས་ཚོར་བ་གསུངས་པ་ཡིན་དུས། ཚོར་བ་རང་བཞིན་མེད་པར་གྲུབ་པའི་ཚེ། ཨེ་ནི་ཚོར་བ་སྐྱེད་བྱེད་ཀྱི་ད་ཅིག་རེག་པ་དེ་ཡང་ཨེ་ནི་རང་བཞིན་གྱིས་གྲུབ་པ་ཞིག་ཡིན་ན་དེ་ཡི་འབྲས་བུ་ཚོར་བ་རང་བཞིན་གྱིས་གྲུབ་པ་ཞིག་ཡོད་ཆོག་གི་རེད་དེ། སྒྲུབ་བྱེད་ཀྱི་རྒྱུ་རེག་པ་དེ་ཡང་རང་བཞིན་གྱིས་གྲུབ་པ་ཡོད་མ་རེད། དེ་ཡང་བརྟག་ཞིབ་བྱས་ནས། གལ་ཏེ། དེ་དག་ནི་དབང་པོ་དང། དེ་དག་ཞེས་པས་ན་མིག་གི་དབང་པོ་ལྟ་བུ་དང་ནི་པའི་ཕྱིའི་ནི། འོ་ཡ། གཟུགས་ལྟ་བུ། དེ་གཉིས་པོ་དེ་དབང་དོན་གཉིས་པོ་དེ། ནི། བར་དུ་བཅད་པ་ཡིན་ན། དབང་དོན་གྱི་རྡུལ་གཉིས་བར་དུ་བཅད་ནས་ཡོད་པ་ཡིན་ན་ནི། དེ་དག་གང་དུ་འཕྲད་པར་འགྱུར།

ཚོགས་པའང་དངོས་པོ་མེད་ཕྱིར་ཏེ། རྡུལ་དུ་མ་ཚོགས་པའི་རགས་པའང་ཨེ་ནི། དང་ཅིག། ཆ་ཤས་ཚོགས་པའི་སྟེང་ནས་བཏགས་ཙམ་ཡིན་དུས། ངོ་བོ་ཉིད་ཀྱིས་གྲུབ་པའི་དངོས་པོར་མེད་པའི་ཕྱིར་ཏེ། སྔར་ནི་ཇི་ལྟར་ལག་པ་དང་ཚིགས་དང་སོར་མོ་ལ་སོགས་པ་དཔྱད་པ་བྱས་པ་ནང་བཞིན་བར་དཔྱད་ཡོང་ན་ཨེ་ནི། དང་ཅིག། གང་དག་ཚོགས་པ་ཅན་ཨེ་ནི་རང་དབང་བ་ཉིད་དུ་ཡང་ཅིས་མེད་པ་རེད། དེ་ལྟར་རེག་པ་ཡོད་མིན་ན་ཚོར་བ་གང་ལས་འབྱུང་བར་འགྱུར། ངལ་འདི་ཅི་ཡི་དོན་དུ་ཡིན། ཚོར་བ་དང་ཚོར་བ་པོ་སོགས་ཀྱི་ཆོས་དེ་འཚོལ་རྙེད་དུ་མེད་པ་ཡིན་པས་ནི་ཚོར་བ་བདེ་སྡུག་གི་ཕྱིར་དུ་བའི་ངལ་བ་ཅི་ཙམ་པ་ཞིག་བྱེད་ཡ་འདི་ཅི་ཡི་དོན་དུ་བྱས་པ་ཡིན། ཚོར་བ་སྡུག་བསྔལ་གང་གིས་ཚོར་བ་པོ་གང་ལ་གནོད་པར་འགྱུར། དེ་ལྟར་དཔྱད་ཡོང་དུས་ཚོར་བ་ཡང་མེད་ཚོར་བ་མྱོང་མཁན་ཡང་མེད། འོ་དེ་ཡོང་བ་ཡིན་དུས་དེ་ཐམས་ཅད་ལོ་ལྟ་ཅིག། དེ་དག་གིས་པས་ན་དམིགས་པ་མཐའ་དག་པའི་ཉེ་བར་ཞི་བའི། ཨེ་ནི་པའི་དགག་བྱ་བཀག་ཙམ་གྱི་སྟོང་སང་བློ་ལ་ཡང་ཆགས་ནས། དེ་འདྲའི་རེ་བ་དེ་གི་བའི་རྒྱུན་གོམས་ནས་ཡོང་དུས། རྗེས་ཐོབ་ཀྱི་སྐབས་ལ་ཡང་ཨེ་ནི། ཚོར་བ་བདེ་སྡུག་ཡོང་དུས་ཙམ་ནས། མ་གཞི་ཚོར་བ་བདེ་བ་བདེ་བ་ལ་ངོས་འཛིན་ཡག་དང་ཚོར་བ་སྡུག་བསྔལ་སྡུག་བསྔལ་ལ་ངོས་འཛིན་ཡག་ད་ངོས་འཛིན་གྱི་རེད་དེ། ཡིན་ན་ཡང། ཨེ་ནི། ཚོར་བ་བདེན་པར་ཞེན་པའི་དབང་ལས། ཅིག། ཚུལ་མིན་ཡིད་བྱེད་ཀྱི་རྣམ་རྟོག་པས་ཨེ་ནི་རྣམ་རྟོག་གིས་སྒྲོ་བཏགས་ནས། པས། འདོད་མི་འདོད་ཀྱི་ཞེ་བོ་གཅིག་གི་བའི་དགའ་ཞེན་དགའ་སྡུག་ལ་ཡོང་དུས་ཡང་དེ་མི་ཡོང་བ་ཡིན། ཡིན་པ་རེད། ག་ལེ་ག་ལེ་ད་གོམས་པ་བསྲིངས་ན། སྟོང་ཉིད་རྟོགས་པ་ཙམ་ལ་ཡོང་ཡག་ག་པར་ཡོད་དེ་ག་ལེ་ག་ལེ་ལ་གོམས་པ་བསྲིངས་ན་འདི་ཇི་ལྟར་ཡོང་བ་ཡིན་པ་རེད། གང་ཚེ་ཚོར་པོ་འགའ་མེད་ཅིང། ཚོར་བའང་ཡོད་པ་མ་ཡིན་པ་དེ་ཚེ་གནས་སྐབས་འདི་མཐོང་ནས་སྲེད་པ་ཅི་ཕྱིར་ལྡོག་མི་འགྱུར། མཐོང་བའམ་ནི་རེག་པ་ཡང་རྨི་ལམ་སྒྱུ་འདྲའི་བདག་ཉིད་ཀྱིས། ད་དེ་ནས་ཚོར་བ་དང་དུས་མཉམ་པའི་སེམས་དང་ཚོར་བ་གཉིས་མཚུངས་ལྡན་དུ་ལྷན་ཅིག་སྐྱེས་པའི་ཕྱིར་ཚོར་བ་དེ་ཡིས་མཐོང་བ་མ་ཡིན། རྫས་ཐ་དད་དུས་མཉམ་པ་ལ་འབྲེལ་བ་གཉིས་གང་ཡང་མི་འཐད། མཚུངས་ལྡན་གཅིག་གིས་གཅིག་མི་འཛིན་པ་དེ་སྡེ་པ་ཐམས་ཅད་ཀྱི་འདོད་པ་ཡིན་པས་ད་ང་རང་སེམས་དང་ལྷན་ཅིག་སྐྱེས་པས། ཨེ་ནི། ཨེ་ནི་ད་ཚོར་བ་དང་དུས་མཉམ་པའི། སེམས་དེ། ལྷན་ཅིག་སྐྱེས་པའི་ཕྱིར་ཚོར་བ་དེ་ཡིས་མཐོང་མ་ཡིན། སྔར་གྱི་སྐྱེས་སེམས་དང་སྐྱེས་སེམས་ཀྱིས་མི་མྱོང། སྔར་དང་ཕྱི་མར་སྐྱེས་པས་ཀྱང་དྲན་པར་འགྱུར་གྱི་མྱོང་མ་ཡིན། རང་གིས་བདག་ཉིད་མྱོང་མིན། ཚོར་བ་རང་གིས་བདག་ཉིད་ཉམས་སུ། ཚོར་བ་རང་གིས་རང་མྱོང་བ་ཡང་མིན། གཞན་དག་གིས་ཀྱང་མྱོང་བ་མ་ཡིན། ད་དེར་མ་ཟད་ཚོར་བ་པོ་ཡང་ད་ལྟ་ཚོར་བས་ཚོར་བས་ཚོར་ཟེར་ཏེ་ཡང་དེ་དང་ནི་དེ་དང་རང་དང་གཞན་གྱི་ནི་བས་དེ་འདྲའི་བར་གཅིག་ཐ་དད་ཅིག་དཔྱད་ཡོང་བ་ཡིན་ན་ཨེ་ནི་རྙེད་དུ་མེད་པ་ཡིན་དུས་ཙང་ནས། ད་ཨེ་ནི། ཚོར་བ་ལྡན་པའི་རང་ཅིག་ཚོར་བ་ཉམས་སུ་མྱོང་མཁན་དེ་ལ་ཚོར་བ་པོ་བཞག་པ་ཡིན་དུས་ཚོར་བ་མེད་ན་ཚོར་བ་པོ་ཡོང་ཤེས་ཀྱི་མ་རེད་དེ་འདྲ་ཡིན་དུས་ཚོར་པོ་འགའ་ཡང་ཡོད་མིན་ཏེ་དེས་ན་ཚོར་བ་དེ་ཉིད་མིན། དེ་ལྟར་བདག་མེད་ཚོགས་འདི་ལ་འདི་ཡིས་ཅི་སྟེ་གནོད་པར་བྱ། ད་ཡང། ཡིད་དེ་ད་ཡིད་ཀྱི་རྣམ་ཤེས་ནི་མིག་སོགས་དབང་པོ་རྣམས་ལ་ཡང་མི་གནས། ནང་གི་དབང་པོ་རྣམས་ལ་ཡང་མི་གནས། ཕྱིའི་གཟུགས་སོགས་ལ་ཡང་གནས་པ་མིན། དེ་གཉིས་ཀྱི་བར་ནའང་གནས་པ་མིན། ནང་ནའང་སེམས་གནས་པ་མིན་ལ། ཕྱི་ལུས་རྐང་ལག་ལའང་གནས་པ་མིན་ཞིང། གཞན་དུ་ཡང་ནི་རྙེད་མ་ཡིན། གང་ཞིག་ལུས་མིན་གཞན་དུ་མིན། འདྲེས་མིན་ལོགས་སུའང་འགར་མེད་པ་དེ་ནི་ཅུང་ཟད་མིན། དེ་ནི། ཨེ་ན་ཕྱི་དང་ནང་པའི་གང་ལ་ཨེ་ནི་བི་ཀའི་བི་ཀ་བཙལ་ན་པའི་རྙེད་དུ་མི་མངོན་ཏེ། ཨེ་ནི་རང་བཞིན་གྱིས་ཡོད་པ་མིན་པ་ཡིན་པས་དེའི་ཕྱིར་སེམས་ཅན་རང་བཞིན་གྱིས་ཡོངས་སུ་མྱ་ངན་ལས་འདས་པ་ཡིན་བྱས་པ་རེད། འོ་ན་སྣང་ཞིང་སྲིད་པའི་ཆོས་འདི་ཐམས་ཅད་ལོག་ཨེ་ནི་བཏགས་དོན་བཙལ་ན་རང་བཞིན་གྱིས་མ་གྲུབ་པ་རེད་རང་བཞིན་གྱིས་མ་གྲུབ་པ་ཡིན་པའི་ཆ་ནས་ཨེ་ནི་འོ་རེད་ད་ཨེ་ནི་རང་བཞིན་གྱིས་ཡོངས་སུ་མྱ་ངན་ལས་འདས་པ་ཡིན་གསུང་ཡང་རབ་ཏུ་ཟིན་པ་རེད། ད་དེ་ནས་དང་དབང་ཡུལ། དེ་ཡི་དེ་ཕྲད་པའི།

དེ་ལྟར་ཆོས་རྣམས་ཐམས་ཅད་ཀྱི་སྐྱེ་བ་རྟོགས་པར་འགྱུར་མ་ཡིན་ནོ། ད་དེ་ནས། ད་ཡང། རྩོད་པ་སྤོང། རྩོད་པ་སྤོང་ལ་ཡང། གལ་ཏེ་དེ་ལྟར་ཀུན་རྫོབ་མེད། དེ་ལ་བདེན་གཉིས་ག་ལ་ཡོད། དེ་ལྟར་ཨེ་ནི། ལུས། ཚོར་བ། པའི་སེམས་དྲན་པ། ག་ལ་སེམས་ཆོས། ཀྱིས་མཚོན་པའི་པའི་ཆོས་འདི་ཨེ་ནི། ངོ་བོ་ཉིད་ཀྱིས་གྲུབ་པ་མེད་པ། ད་ཨེ་ནི། ངོ་བོས་མ་གྲུབ་པ། ཁོ་རང་གི་ས་ནས་མ་གྲུབ་ན་ད་མེད་པ་ཡིན་པ་རེད། འོ་དེ་འདྲ་ཡིན་པ་ཅིག་མེད་པ་ཡིན་ན་ཨེ་ནི་བདེན་པ་གཉིས་ཀུན་རྫོབ་བདེན་པ་བཞག་ཐུབ་ཀྱི་མ་རེད། ཨེ་ནི་དེ་འདྲ་ཡིན་པ་ཡིན་ན་ཨེ་ནི་ག་ད་ཡིན་པའི་བདེན་གཉིས་ཀྱི་རྣམ་དབྱེ་འཐད་ཀྱི་མི་འདུག་བདེན་གཉིས་ཀྱི་རྣམ་གཞག་འཐད་ཀྱི་མི་འདུག་བྱས་ནས་གལ་ཏེ་དེ་ལྟར་ཀུན་རྫོབ་མེད་དེ་ལ་བདེན་གཉིས་ག་ལ་ཡོད།

བདེན་པ་གཅིག་མེད་པར་བྱས། ད་བློ་ངོར་བདེན་པར་བྱས། དོན་གྱི་བདེན་པ་ཟེར་ན་ད་ང་རང་སྣང་གནས་མཐུན་པའི་བདེན་པ་མེད་པར་བྱས་ནས་དེ་སོང་བ་ཡིན་དུས་ས་ནས། བློ་ངོར་བདེན་པ་མ་གཏོགས་འགྲོ་ས་མེད་པར་བྱས། བློ་ངོར་བདེན་པ་དེ་བློ་གང་གི་ངོར་ད་བདེན་པ་འགྲོ་ས་དེ་ཨེ་ནི། བདེན་འཛིན་མ་གཏོགས་འགྲོ་ས་མེད་པ་ཡིན་དུས་ས་ནས། གཏི་མུག་རང་བཞིན་སྒྲིབ་ཕྱིར་ཀུན་རྫོབ་སྟེ་གསུངས་དེ་ཡ་གི་ད། ཀུན་རྫོབ་གང་གི་ངོར་བདེན་རྒྱུའི་ཀུན་རྫོབ་ངོས་བཟུང་ཡོང་དུས་བདེན་འཛིན་ལ་བཞག་ནས་དེ་འདྲ་བའི་བདེན་འཛིན་གྱི་ཀུན་རྫོབ། དེའི་ངོར་བདེན་པའི་ཆ་ནས་ཀུན་རྫོབ་བདེན་པ་ཟེར་ནས་ཟེར་གྱི་ཡོད་རེད་མ་གཏོགས། དེ་ཀུན་རྫོབ་བདེན་པ་ཐ་སྙད་དུ་ཡོད་ལྡན་མཁན་གྱི་ཆོས་དེའི་འཇོག་བྱེད་དེ་འོ་ཨེ་ནི་ཀུན་རྫོབ་དེ་ཡི་འཇོག་པའི་སྐད་ཆ་མིན་པར་བཤད། ད་ལྟ་འདི་ཡང་དང། ཀུན་རྫོབ་ཀུན་རྫོབ་བདེན་པ་ཟེར་དེ་ཡ་གི་ཀུན་རྫོབ་ཀུན་རྫོབ་བདེན་པ་ཐ་སྙད་པའི་ཆོས་དེ་ཨེ་ནི་གཞན་གྱིས་ན། དེ་ཨེ་ནི། དཔེར་ཐག་ཁྲའི་འོ་རེད། ཐག་ཁྲའི་སྦྲུལ་བཞིན་ཀུན་རྫོབ་དེ། ཨེ་ནི། ཡོད་པར་རློམ་པ་ཙམ་གྱི་བློ་གཞན་ཞིག་གིས་བློ་གཞན་གྱི། ཡོད་པར་རློམ་པ་ཙམ་གྱི་བློ་གཞན་གྱིས་བཞག་པ་ཙམ་ཡིན་ན། དེ་ནི། བློས་རློམ་པ་ཙམ་ལས་དོན་དངོས་པོ་ལ་མེད་པ་ཡིན་པ་རེད། དེ་འདྲ་ཡིན་པ་ཡིན་ན། དེ་དག་ནི། སེམས་ཅན་མྱ་ངན་ག་ལ་འདའ། ད་དེའི་རྩོད་པ་གང་ཡོང་དེའི་དྲི་བ་དེ་འདི་བཀོད་ནས་དོགས་པ་དེ་འདི་ཡར་བཀོད་ནས་ད་དེའི་ལན་དེ་ལ། འདི་ནི་གཞན་སེམས་རྣམ་རྟོག་སྟེ་དེ་ནི་རང་གི་ཀུན་རྫོབ་མིན།

དེ་ནི་དབུ་མ་པ་རང་གི་ཨེ་ནི་ཐ་སྙད་འཇོག་བྱེད་ཀྱི་ཀུན་རྫོབ་དེ་མ་རེད། དེ་ནི་རང་གི་ཀུན་རྫོབ་མིན། འོ་ན། ཨེ་ནི་ཐ་སྙད་འཇོག་བྱེད་ཀྱི་ཀུན་རྫོབ་དེ་ག་འདྲ་ཞིག་ལ་བྱེད་ཀྱི་རེད་ཟེར་ལབ་ན། འོ་ཨེ་ནི། ད་ཨེ་ནི་རྗེ་རིན་པོ་ཆེས་ག་འདྲ་ལྷག་མཐོང་ཆེན་མོའི་ནང་ལ་ཡོད་གསུངས་བྱས་པ་དེ་གའི་ཨེ་ནི་ཐ་སྙད་དུ་ཡོད་པ་ཟེར་དེ་ག་འདྲ་ཞིག་ལ་བྱ་བ་རེད་ཟེར་ལབ་ན། ཨེ་ནི། འོ་ཐ་སྙད་དུ་གྲགས་པ་ཡིན་པ་དེ་ནས་ཐ་སྙད་པའི་ཚད་མ་གཞན་གྱིས་མི་གནོད་པ། དེ་ནས་ཨེ་ནི་དོན་དམ་དཔྱོད་བྱེད་ཀྱི་རིགས་ཤེས་ཀྱིས་ཀྱང་མི་གནོད་པ་ཞིག་གི་སྟེང་ནས་ཨེ་ནས་ཐ་སྙད་དུ་ཡོད་མེད་ཟེར་དེ་ད་བཞག་དགོས་པར་གསུངས་པ་རེད་ཨོ་དེ་འདྲ་ཡིན་པ་ཡིན་དུས་མདོ་དོན་ཡང་སྙིང་ད་ཨེ་ནས་གདགས་གཞིའི་དངོས་པོ་གདགས་གཞིའི་མཚན་མའི་སྤྲོས་པ་འཕགས་དངོས་པོའི་སྟེང་ལ་ཡང་མཚན་མའི་སྤྲོས་པ་བཀག་ནས་དེ་འདྲ་འགྲོ་བ་ཕ་གིར་ཨེ་ནས་པའི་གང་གི་མཉམ་པར་བཞག་པའི་མཉམ་གཞག་དེ་ལས་ཡར་ལྡང་ནས་ཡར་ལངས་ཡོང་དུས་མིང་ཙམ་ཞིག་ཕ་གིར་ལྷག་མ་ལ་ལྷག་ནས།

མཁས་གྲུབ་ནོར་བཟང་རྒྱ་མཚོས། ཐ་སྙད་ཚིག་གིས་ཐ་སྙད་ཚིག་གིས་བཅིངས་པའི་དགག་བྱ་གསུངས་ཡ། ད་འདི་ཡང་ང་ཚོ་དགེ་ལུགས་པ་ཡང་མང་པོ་ཞིག་ལ་དེ་ཡོང་ཡག་གི་ཉེན་ཁ་ཡོད་པ་རེད་ཐ་སྙད་ཚིག་གིས་ཐ་སྙད་ཚིག་གིས་བཅིངས་པའི་དགག་བྱ། ས་བདེན་གྲུབ་ཟེར་ཡག་འདྲ་པོ་རང་མཚན་ཉིད་གྲུབ་པ་ཟེར་ཡག་གི་ཨེ་ན་བ་ག་ད་ཚིག་ད་གའི་ཚིག་རྗེས་འབྲངས་པས་ཡང་སྒྲ་སྤྱིའི་གོ་བ་རུ་ཅིག་གིས་དེ་འདྲ་ཞིག་གི་དགག་བྱ་ཅིག་བཞག་ཡོང་པ་ཡིན་ན། དེ་འདྲའི་གི་དགག་བྱ་དེ་ཨེ་ནི་རང་ཅིག་གི། དེ་འདྲའི་གི་དགག་བྱ་ཁེགས་པ་ཡིན་ན་ཡང་ད་བློས་བྱས་ཉི་ཚེའི་ལྟ་བ་ཟེར་ཡག་ཅིག་ཨེ་ནི་ཆགས་ཀྱི་ཡོད་མེད་འགྲོ་བློས་བྱས་ཀྱི་ལྟ་བ་ཆགས་ཡོང་གི་ཡོད་པ་རེད་པ། དེ་འདྲ་སོང་བ་ཡིན་དུས་ཙམ་ནས་འོ་ད་གང་ལྟར་ཡིན་ནི། རང་བཞིན་ཟེར་དུས་དེ་ཁོ་རང། མ་རྩ་ཁོ་དངོས་པོ་ཁོ་འཚོལ་བ་མ་རེད་དངོས་པོའི་རང་བཞིན་འཚོལ་བ་ཡིན་པ་རེད་ཨེ་ནི་དངོས་པོའི་རང་བཞིན་ཟེར་ལབ་དུས་ཁོ་རང། དེ་འདྲའི་དངོས་པོའི་རང་བཞིན་དེ་དོན་དམ་པར་རང་བཞིན་མེད། ཐ་སྙད་དུ་རང་བཞིན་ཡོད་ཟེར་ལབ་ན་དབུ་མ་རང་རྒྱུད་པའི་ལྟ་བ་དེ་ལས་ཡོང་བ་བྱས། ད་ལྟ་ཁོ་ཐ་སྙད་དུ་ཡང་རང་བཞིན་དེ་མེད་འདོད་པ་ཞིག་བཤད་དགོས་ཀྱི་ཡོད་ར་བ་ཐ་སྙད་དུ་ཡང་རང་མཚན་ཁེགས་པ་བྱས་ནི། གང་ལྟར་ཡིན་ནི་མ་འཁྲུལ་བའི་བློ་མ་ཤར་བ་དེ་གིས། གང་ལྟར་ཡིན་ན་ད་ཀུན་རྫོབ་གཞལ་བྱེད་ཀྱི་ད་སེམས་ཅན་གྱི་བློ་ལ་ཡ་གང་ལྟར་ཡིན་ནི་མ་འཁྲུལ་བའི་བློ་མེད་ཟེར་ནས་ཟེར་དེ་ཡང་དེ་ཀས་གང་ལྟར་ཡིན་ནི་བས་ད་ཅིག་བསྟན། རང་མཚན་སྣང་བ་ལ་ལྟོས་ཏེ་འཁྲུལ་བའི་ཤེས་པ་བཞག་གི་ཡོད་པ་ཡིན་དུས་འོ་ད་མདོ་དོན་གང་ཡིན་ན་དེ་ཡང་འདིར་ཤེས་པར་བཅིངས་པས་ནི། འདི་ག་རེད། འདི་ག་ལབ་རེད་གང་དག་གིས་ཏེ། འོ་བྱས་ཙང་ཀ་བྱས་ཙང་ཀ་དངོས་པོའི་རང་བཞིན་འཚོལ་བ་ཟེར་དེ་དངོས་པོ་ཁོ་རང་གི་དངོས་པོ་ཁོ་རང་གི་ག་ཚོད་ད། དངོས་པོ། ཆོས་ཅན་དངོས་པོ་དེ་ཟུར་དུ་བཞག་དེའི་སྟེང་ལ་ཡང་ཨེ་ནི་རང་བཞིན་ཟེར་ཡ་ཅིག་ཟུར་དུ་ཅིག་བཞག་ནས། ཨེ་ནི། དངོས་པོའི་སྒང་ལ་རང་བཞིན་དེ་ཞྭ་མོ་གཡོགས་པའི་བཟོ་འདྲ་ཞིག་བཞག་ནས་ཕར། རང་བཞིན་ཁེགས་ཟེར་ལབ་དུས་དངོས་པོའི་སྒང་ལ་ཕར་དངོས་པོ་ཁོ་རང་ད་ག། གྲྭ་དྲུག་མ་ཉམས་པ་ཞིག་བཞག་ནས་དེའི་སྒང་ལ་ཡང་ཨེ་ནི་རང་བཞིན་ཟེར་ཡ་ཞིག་ཕར། ཨེ་ནི། རིགས་པས་ཕར་ཁེགས་པའི་དབང་དུ་བཏང་པ་ཡིན་ན་ཡང། དེ་ཀའི། ལྷག་དེ་རྒྱུ་རང་བཞིན། གྲྭ་དྲུག་མ་ཉམས་པ་བཞག་བཞག་ན། རང་བཞིན་ནམ། དངོས་པོ་ཁོ་རང་གྲྭ་དྲུག་མ་ཉམས་པ་ཞིག་བསྡད་པ་ཡིན་ན། ཨེ་ནི། གང་ལྟར་རང་རྒྱུད་པའི་ལྟ་བ་ད་ག་རང་ཡོང་གི་འདུག་ག། བྱས་དུས་ཙམ་ནས་ལྟ་བ་གང་ལྟར། ངས་ཡང་དག་ཞུ་དགོས་ཀྱི་མ་རེད་ངས་ད་ཁ་ཁྲོས་པ་ཡང་དེ་བྱས་ན་ད་མདོ་དོན་ཨེ་ནི་འོ་དངོས་པོའི་རང་བཞིན་འཚོལ་བ་རེད། དངོས་པོའི་རང་བཞིན་འཚོལ་བ་ཡིན་དུས་ཙམ་ནས་རང་བཞིན་ཁེགས་པའི་ཤུལ་དེ་ལ། ཨེ་ནི་འོ་ག་རེ་ལྷག་གི་རེད་ཟེར་བ་ན་མིང་ཙམ་ཞིག་ལྷག་གི་ཡོད་པ་རེད་མིང་གི་དབང་གིས་ཡོད་ཙམ་ཞིག་ལྷག་གི་ཡོད་པ་རེད་མིང་ཙམ་ཟེར་ཡག་གི་ཙམ་སྒྲ་ཁ་སང་ལབ་པ་ནང་བཞིན་བྱས་ནི། ཙམ་ཞེས་པའི་ཙམ་སྒྲས་མིང་མིན་པའི་དོན་ཡོད་པ་དང་དོན་ཚད་མས་གྲུབ་པ་མི་གཅོད་དགོས་པས་ཟེར་གསུངས་པ་ནང་བཞིན་གྱི། མིང་མིན་པའི་དོན་ཡོད་པ་དང་བཀག་པ་མ་རེད་དེ་དོན་ཞིག་ལྷག་ད་ལྷག་གི་ཡོད་པ་རེད་པ། དགག་བྱ་བཀག་པའི་ཤུལ་དོན་ཞིག་ལྷག་ད་ལྷག་གི་ཡོད་པ་རེད་པ། ཡིན་ནའི་དོན་དེ་ངོ་བོ་དང་བཞག་དགོས་དུས་ཚུལ་མིང་ཙམ་མ་གཏོགས་མེད་དེ་འདྲ་ཅིག་ཆགས་ཀྱི་འདུག་པ། ཡང་མཛུབ་འཛུགས་བྱ་རྒྱུ་མེད་འདྲ་བ་ཅིག་གི་དོན་ཅིག་བཞག་གི་འདུག་པ། ད་དེ་འདྲ་ཡིན་པ་ཡིན་དུས་ཙམ་ནས་འོ་དེ་འདྲའི་འབྲས་བུའི་དང་ནི་མིང་ཙམ་ཞིག་ལྷག་པ་དེ་ཨེ་ནི། ད་རྟེན་འབྱུང་གི་དང་པའི་བྱ་བྱེད་ཚང་མ་ལ། ད་ཅིག། གནོད་པ་མེད་པའི་སྒོ་ནས་ཨེ་ནི་བཞག་ཐུབ་པ་ཅིག་ད་དེ་དགོས་ཀྱི་ཡོད་པ་རེད། འོ་དེ་འདྲའི་ཅིག་གི། དེ་ནས་འོ་མིང་ཙམ་ཞིག་ལྷག་པ་དེའི་སྟེང་ལ་ཡང་ཕན་དང་གནོད་པ་བྱ་བྱེད་པའི་ཕན་གནོད་འདྲེན་བསྡད་མཁན་གཅིག་གི་དངོས་པོ་ཞིག་བཞག་ཡོང་དུས་ད་འདི་ཨེ་ནི། ཐ་སྙད་དུ་ཡོད་པའི་ཆོས་དེ་རེད། དེ་འདྲ་གྲུབ་པ་དང་མྱོང་བས་མྱོང་བསྡད་མཁན། འོ། གྲགས་ཤིང་གྲུབ་པ་ཡིན་པ་ཨེ་ནི་དེ་ལ་ཡང། ག་རེ་ཟེར་རིགས་པ་གཞན་ཐ་སྙད་པའི་རིགས་པ་གཞན་གྱིས་ཀྱང་མི་གནོད་པ། ཁོ་རང་ཡུལ་སྟེང་ནས་ཡོད་ལུགས་ཤིག་བཤད་ཐུབ་ཡ་མི་འདུག་བ་ཡུལ་སྟེང་ནས་གྲུབ་པ་ཞིག་བཤད་ཐུབ་ཡ་ཡོད་མ་རེད་བ། ད་ཁོ་རང་ཡང་ཐ་སྙད་པའི་བློ་གཞན་ཞིག་གིས་མི་གནོད་པའི་སྟེང་ནས་དེ་ཙམ་ཞིག་གི་སྟེང་ནས་ད་ཡོད་པ་ཙམ་དུ་བཞག་རྒྱུ་ཡིན་པ་རེད་དེ་འདྲ་ཡིན་པ་ཡིན་དུས་ཕྱིས་དེ་ངེས་ན་དེ་ཡོད་དེ། དགག་བྱ། མཉམ་བཞག་ཏུ་དགག་བྱ་བཀག་ནས་དགག་བྱ་མ་ལུས་པ་ཁེགས་པའི་ཤུལ་དེ་ལ་ཕྱིས་སུ་ཨེ་ནི་ཕན་གནོད་དངོས་སུ་འདྲེན་མཁན་གྱི་མིང་ཙམ་ཞིག་གི་པའི་བྱ་བྱེད་ཀྱི་བྱ་བྱེད་ཀྱི་པའི་རྟེན་དུ་གྱུར་བསྡད་མཁན་གྱི་ཨེ་ནི་མིང་ཙམ་ཞིག་གི་ཡོད་པ་ཞིག་བཞག་བྱས་དེའི་ཕན་གནོད་དངོས་སུ་འདྲེན་ཐུབ་མཁན་ཞིག་ཡོང་གི་འདུག་ན་དེ་ཡོད་པ་རེད། དེ་འཇོག་བྱེད་ཀྱི་བློ་དེ་ད་བློ་ཚད་མ་བྱས་ད་ཐ་སྙད་འཇོག་བྱེད་ཀྱི་བློ་དེ་དེའི་སྒོ་ནས་བཞག་དགོས་ཀྱི་ཡོད་རེད། ཕྱིས་དེ་ངེས་ན་དེ་ཡོད་དེ། དེ་མིན་པ་ཞིག་ན་ཨེ་ནི། དོན་དམ་པར་མེད་པ་ཙམ་དུ་མ་ཟད་ཐ་སྙད་དུ་ཡང་མེད་པ་རེད། མིན་ན་ཀུན་རྫོབ། མིན་ན་ཀུན་རྫོབ་མེད་པ་ཉིད་མིན་ན་ནི་ཀུན་རྫོབ་ཏུ་ཡང་མེད་པ། ཨེ་ནི་གཏན་མེད་ཀྱི་ཆོས་ཞིག་ཡིན་པ་རེད། ཨེ་ནི་གཏན་མེད་ཀྱི་ཆོས་ཞིག་ཡིན་ན་དེ་རྟེན་འབྱུང་སྐད་ཆ་བཤད་ཡ་ཡོད་མ་རེད། རྟེན་འབྱུང་སྐད་ཆ་བཤད་ཡ་མེད་དུས་དེ། ཆོས་ཅན་ཁོ་རང་རྩ་བ་ནས་མེད་བསྡད་པ་ཞིག་གི་སྟེང་ན་སྟོང་ཉིད་བཤད་ཡ་མེད་པ་རེད།

དེ་འདྲ་གི་པའི་རྣམ་པར་དཔྱད་པའི་སྐབས་ལ་ཡང་འོ་ད་ཨེ་ནི། སྤྲོས་པ་མཐའ་དག་ལེགས་པར་བཀག་ནས་སྤྲོས་པ་མཐའ་དག་ཁེགས་པ་ཡིན་དུས་ཙ་ན། དེའི་སྐབས་ལ་ཡང་རྣམ་དཔྱོད་དེ་ལ་ནི། རྣམ་དཔྱོད་ཀྱི་ཚད་མ་ལ་ཡང། ཚད་མ་དེའི་འཛིན་སྟངས་མ་ཡལ་བར་དེ་སྲིད་དུ་སླར་ཡང་བདེན་མེད་དུ་དཔྱོད་དགོས་པའི་རྟེན་ཆོས་ཅན། ནི། བདེན་གྲུབ་ཚད་མ་དེའི་རྟེན་ཆོས་ཅན་ཨེ་ནི། ཚད་མ་དེའི་ངོར་ཡོད་པ་མ་རེད། ལ་དེ་འདྲ་ཡིན་པ་ཡིན་དུས་ཙ་ན་རྟེན་མེད་ཕྱིར་ན་མི་སྐྱེ་སྟེ། རྟེན་ཆོས་ཅན་བདེན་པར་མེད་པའི་ཕྱིར་ན། དགག་རྒྱུ་དང། དེ་བཀག་པ་གཉིས་ཀ་རང་བཞིན་གྱིས་མི་སྐྱེ་སྟེ། དེ་ཡང་རང་བཞིན་གྱིས་མྱ་རང་བཞིན་གྱིས་ཨེ་ནི་མྱ་ངན་ལས་འདས་པར་བརྗོད་པ་ཡིན། དཔེར་ན་སེམས་ཙམ་པ་འདྲ་བོ་ད་ཅིག་གཉིས་སྟོང་གི་ད་པའི་གཟུང་གཟུང་འཛིན་རྫས་ཐ་དད་བཀག་ནས་གཟུང་འཛིན་རྫས་ཐ་དད་བཀག་པའི་གཉིས་སྟོང་གི་དེ་ཁོ་ན་ཉིད་བདེན་གྲུབ་ལ་འདོད་ཡོང་དུས།

ས་བོན་མྱུ་གུ་དེ་ཉིད་ཀྱིས་རྟོགས་པའམ་དཔོག་པར་བྱེད་པ་བཞིན་ཤེས་བྱ་ལས་སྐྱེས་པའི་ཤེས་པས། བདེན་པའི་ཤེས་བྱ་དེ་ཡོད་པ་ཅིས་མི་རྟོགས་ཞེ་ན། དཔེ་དོན་མི་མཚུངས། མྱུ་གུ་ལས་རྫས་གཞན་པའི་ཚད་མའི་ཤེས་པ་ཡིས་མྱུ་གུ་མཐོང་བ་ན་སྔར་ས་བོན་དང་རྒྱུ་འབྲས་འབྲེལ་བ་ངེས་པའི་དབང་གིས་དེ་ལ་རྒྱུ་ས་བོན་ཡོད་ཅེས་རྟོགས་པར་འགྱུར་ནའང། རྒྱུ་ཤེས་བྱ་ཡོད་པར་འབྲས་བུ་ཤེས་པ་དེས་རྟོགས་སུ་ཆུག་མོད།

ད་དེ་ནས། ཆོས་ཀྱི་བདག་མེད་སྒྲུབ་བྱེད་ཀྱི། ཨཱ་ནི། རྡོ་རྗེ་གཟེགས་མའི་གཏན་ཚིགས་བཀོད་ཡོང་བ་ཡིན་པ་རེད། རྡོ་རྗེ་ཟེགས་མའི་གཏན་ཚིགས། ཨཱ་ནི། གཞན་ནི། བདག་ལས་མ་ཡིན་གཞན་ལས་མིན་གཉིས་ལས་མ་ཡིན་རྒྱུ་མེད་མིན་དངོས་པོ་གང་དག་གང་ལ་ཡང་སྐྱེ་བ་ནམ་ཡང་ཡོད་མ་ཡིན་གསུངས་དེ་ཡང་རྩ་བ་ཤེས་རབ་ཀྱིས། ཨཱ་ནི། མཐའ་བཞིའི་ད་སྐྱེ་བ་འགོག་ཡ་འདི་གསུངས་བ་ཡིན་པ་རེད། ད་དེ་ལ། རེ་ཞིག་འཇིག་རྟེན་མངོན་སུམ་གྱིས། རྒྱུ་རྣམས་ཐམས་ཅད་མཐོང་བ་ཡིན། རྒྱུ་མེད་པ་ལས་སྐྱེས་པ་མ་རེད། འདི་དག་ཡིན་ནི་ཆོས་གང་དང་གང་ཡིན་ན་ཡང་ཨེ་ནི་ད་ཅིག་རང་རང་གི་རྒྱུ་དང་རྐྱེན་ཙམ་ལ་བརྟེན་ནས་སྐྱེས་པ་རེད། དེ་ཡང་རེ་ཞིག་འཇིག་རྟེན་པའི་མངོན་སུམ་གྱིས་ནི། གང་དག་ཅིག་གིས་ནི་ང་རང་ཚོ་བའི་མཐོང་ཆོས་ཀྱི་ཅིག་འབྲས་བུའི་ཆོས་དེ་ཨེ་ནི་རང་རང་གི་བའི་མཐུན་པའི་ཨེ་ནི་རྒྱུ་དང་རྐྱེན་ལ་བརྟེན་ནས་ཨེ་ནི་འབྱུང་བ་ཡིན་པ་དེ་ཨེ་ནི་ང་རང་ཚོ་མངོན་སུམ་དུ་བའི་མཐོང་བསྡད་པ་དེ་རེད། ད། བྱེ་བྲག་པདྨའི་སྡོང་བུ་ལ་སོགས་པའོ། པདྨའི་སྡོང་བུ་དང་སོགས་པའི་སྒྲས་བསྡུས་པ། དབྱིབས་དང་ཁ་དོག་དང། ཡུན་རིང་ལོས་ག་ཚད་སྡོད་དང་མི་སྡོད་སྲིད་དང་རོ་རོ་མངར་ལོས་དང་ཅིག་དེ་ཚོའི་གྲས་དེ། རང་རང་གི་རྒྱུ་ཡི་དབྱེ་བ་མི་འདྲ་བའི་དབང་གིས་སྐྱེས་པ་ཡིན། ད། རེད་བ། གནམ་ཚ་ལོས། ཉི་མའི་ཤུགས་ཆེ་ལོས། ས་ཆ་ཡག་ལོས།

ད། རྒྱུ་ཡི་དབྱེ་བ་དེ་ཡང། རྒྱུ་མེད་པ་དང་ཅིག་མི་མཐུན་པའི་རྒྱུ། ཨེ་ནི་དཀོན་མཆོག་གི་བློ་ཡི་གཡོ་བ་སྔོན་དུ་འགྲོ་བ་ལྟ་བུའི་ཐོག་ནས་བྱུང་བ་མ་རེད། འོ་ན་རྒྱུ་ཡི་དབྱེ་བ་དེ་གང་གིས་བྱུང་བ་རེད་བསམ་ན། སྔར་གྱི་རྒྱུ་དབྱེ་ཉིད་ལས་སོ། ཡང་ཁོ་ར་ཁོ་རའི། ད་སྔ་མ་སྔ་མའི་རྒྱུ་དེའི་དེའི། སྒྲུབ་པའི་གནས་སྐབས་ལ་ཡང་ཡང་རྐྱེན་སྣ་ཚོགས་པ་ག་རེ་ཡོད་ནས་དེའི་དབང་ལས་ཨེ་ནི། རྒྱུ་ཁོ་ར་ལ་ཡང་འགྱུར་བ་སླེབས། རྒྱུ་ལ་འགྱུར་བ་སླེབས་པའི་དབང་གིས་ཨེ་ནི་དེས་བསྐྱེད་པའི་འབྲས་བུ་ལ་ཨེ་ནི། འགྱུར་བ་ཡོང་བསྡད་པ་དེ་འདྲ་ཡོང་བསྡད་ཀྱི་ཡོད་རེད།

དེ་ཡང་ག་ལེ་ག་ལེ་ཁོ་ཅིག་འགྱུར་བ་འགྲོ་བསྡད་ཡ་དེ་ཚོའི་གྲས་དེ། ཡང་ད་དེའི་ནང་ལ་ཡོད་བསྡད་པའི་ཁོ་ར། ལོངས་སྤྱོད་པ་པོའི་སེམས་ཅན་དེ་གི་དེ་གི་སྤྱི་མཐུན་གྱི་ལས་ཀྱི་དབང་ལས་ཨེ་ནི་འགྱུར་བ་འགྲོ་བསྡད་ཡ་ཅིག་ཡོང་གི་ཡོད་ས་རེད། དཔེར་ན་ང་རང་ཚོ་མཐོང་ཆོས་ལ་ཡ། མི་ཚང་གཅིག་གི་ནང་ལོགས་ལ་རང་གཅིག། མི་ཚང་དེའི་ནང་ལོགས་ལ་མི་གསར་པ་གཅིག་སླེབས་པའི་རྗེས་ལ་ཡ་ཨེ་ནི་མི་ཚང་དེ་གཅིག་ཡང་ལམ་འགྲོ་ཆེ་རུ་འགྲོ་མཁན་བཟོ་འདྲ་སྐབས་རེ་དཔེ་ལམ་ལ་མ་འགྲོ་བའི་བཟོ་འདྲ་དེ་འདྲས་ཡོང་བསྡད་ཡ་ཅིག་ཡོང་བསྡད་ཀྱི་འདུག་ག། དེ་ནས་ད་དེ་ཚོའི་གྲས་དེ་ཐམས་ཅད་ལས་ལ་ཆ་བཞག་ནས། ལས་ཀ་ཡོངས་རྫོགས་ལས་ལ་བསྐྱལ་ནས་མ་འགྲིག་པ་རེད། ང་ཚོས་ཐབས་ཤེས་མ་ཐུབ་པའི་དབང་གིས། ཐབས་ཤེས་ཐབས་ཤེས་ཟབ་པོ་རང་ཐབས་ཤེས་ཐུབ་མ་ཐུབ་དེ་འདྲས་ཀྱི་རྐྱེན་པས་གོ། བཟང་ངན་ད་ཡོང། ཏན་ཏན་ཡོང་ཡོང་ཡ་ཅིག་ཡོང་དགོས་ཡོང་སྲིད་པ་རེད་བ། ཡིན་ནའང་ད་ཅིག། མཐུན་རྐྱེན་ཅི་བཞིན་དེ་ཡིན་ཏེ་ཆ་ཚང་རུ་ཅིག་ཕི་ཀེ། ཡོད་ཡོད་པ་ཅིག་ལ་ཡ་ཨེ་ནི་ཁོ་ར། ཅིག་འགྲེལ་བཤད་བརྒྱབ་མ་ཐུབ་ཡ་ཅིག་གིས་ཨེ་ནི་ལམ་འགྲོ་དཔེ་ཆེ་རུ་ཕྱིན་པའི་བཟོ་འདྲ། ཡང་ན་ཅིག་ལམ་འགྲོ་མ་བྱུང་བའི་བཟོ་འདྲ་དེ་ཚོའི་གྲས་དེ། ཨེ་ནས་ང་རང་ཚོ་སྤྱི་བཏང་ཁ་རྒྱུན་ལ་ཡང་ད་ཁོ་ལམ་འགྲོ་མི་འདུག་ཁོ་ལམ་འགྲོ་འདུག་ཟེར་ནས་ཚིག་དེ་སྤྱི་ཁོག་གི་འདང་ཡང་མི་འདུག་བ། ལམ་ལ་འགྲོ་དང་མ་འགྲོ་ཟེར་ཏེ་ཡང་གི་ལམ་འགྲོ་རྒྱུག་དང་མ་རྒྱུག་ཟེར་ཏེ་ཡང་གི་ཚིག་དེ་གི་རྒྱབ་ལོགས་དེ་དོན་དག་ཅིག་གོ་དགོས་རེད་བ། བ་ད་ད་དེའི་དེ་རྒྱུ་མེད་རྐྱེན་མེད་གློ་བུར་དུ་བྱུང་བ་ཅིག་ནི་མ་རེད་བ། ད་ད་གློ་བུར་དུ་རྒྱུ་མེད་རྐྱེན་མེད་ཀྱི་ཐོག་ནས་གློ་བུར་གྱི་སྟེས་དབང་གིས་བྱུང་པ་ཡིན་ན་ཨེ་ནས་ལས་འབྲས་ཀྱི་རྣམ་གཞག་དེ་འཆོལ་འགྲོ་གི་རེད་ཨང་ད་དེ་བཤད་པ་ནང་བཞིན་གྱི་དཔེར་ན་ཚན་རིག་གི་འགྲེལ་བཤད་རྒྱག་སྟངས་ནང་བཞིན་འོ་ད། པདྨའི་སྡོང་བུ་སོགས་དབྱེ་ནི་རྒྱུ་ཡི་དབྱེ་བས་བསྐྱེད་པ་ཡིན་རྒྱུ་ཡི་དབྱེ་བ་གང། རྒྱུ་ཡི་རྒྱུ་དབྱེ་གང་གིས་བྱས་ཤེ་ན་སྔར་གྱི་རྒྱུ་དབྱེ་ཉིད་ལས་སོ་སོའི་རྟགས་ཏེ་ཚན་རིག་གི་སྐད་ཆ་ཏག་ཏག་ཆགས་བསྡད་པ་རེད་བ་ད། ཚན་རིག་པའི་འགྲེལ་བཤད་རྒྱག་སྟངས་ནང་བཞིན་ཞིག་ཡིན། ས་རྟགས་འདི་ང་རང་ཚོའི་གཞུང་གི་ཐོག་ནས་གཞུང་གིས་བཤད་པ་དག་ཡིས་མ་འགྲིག་པ་ལས་ཚན་རིག་གིས་བཤད་པ་དག་ཡིས་མ་འགྲིག་པ་ཆགས་ཡོང་དགོས་པ་ཁོ་རྒྱུ་རྐྱེན་གང་ཡང་མེད་པར་སྟེས་དབང་གིས་བྱུང་བ་རེད་ལབ་ས་མི་འདུག་ག། སྟེས་དབང་ཟེར་སྟངས་དེ་གི་རྒྱབ་ལོགས་ལ་ཡང་ང་རང་ཚོའི་མིག་གིས་མཐོང་ཡག་གི་འགྲེལ་བཤད་རྒྱབ་མ་ཐུབ་པ་ཅིག་ཡིན་པ་ཡིན་དུས་སྟེས་དབང་ཟེར་མ་ལབ་རུང་ཆགས་པ་རེད་མ་གཏོགས།

དང། ཅིག་རྩ་བ་འདྲ་དེ་ལ་བལྟས་པ་དཔེར་ན་པདྨའི་སྡོང་བུ་ཞིག་ཡར་དེད་པ་དེ་པདྨ་ཁོ་རང་སྐྱེས་ཡག་གི་ཁོ་རང་གི་ས་བོན་ལས་སྐྱེས། དེ་དེའི་ས་བོན། དེ་དེའི་ས་བོན། དེ་དེའི་ས་བོན་བྱས་ན་ཡ་ཡ་ཏོག་ཡིན་དུ་ཆགས་ནས་འཛམ་བུ་གླིང་འདི་ཐོག་མ་མ་ཆགས་གོང་གི་དཔེ་ཕྲ་རབ་ཀྱི་རྡུལ། ནམ་མཁའི་རྡུལ་ཟེར་དེ་ལྟ་བ། ཅིག་འོ་དང་དང། ཅིག་ནམ་མཁའི་རྡུལ་ལམ་ཅིག་ནམ་མཁའི་རྫས་རོ་ཅིག་བཤད་དེ་ཡ་ད་དེའི། དེའི་ནང་ནས་ཨེ་ནི། ཨ། ག་ལེ་ག་ལེ་ག་ལེ་ལི་ཡ་ཨེ་ནི། འགྱུར་བ་འགྲོ་གི་འགྲོ་གི་འགྲོ་གི་འགྲོ་གི་བྱས་ནས།

གཅིག་དེ་ཨེ་ནི་བསགས་རྡུལ་རགས་གྱུར་ལ་ཕྱིན། འོ་ད་དེ་རྩ་བའི་རྩོམ་གཞི་གཅིག་པ་བྱས། རྩོམ་གཞི་གཅིག་པ་ཞིག་ལ་ཡང་གཅིག་དེ་ཨེ་ནི་རྒྱུད་ཀྱིས་ཟིན་པ་ལ་ཕྱིན་གཅིག་རྒྱུད་ཀྱིས་མ་ཟིན་པ་ལ་ཕྱིན། ད་འང་འདི་ཚོའི་གྲས་དེ་ད་ལས་ཀྱི་ཐོག་ནས་སྐད་ཆ་བཤད་ན་མ་གཏོགས་བཤད་ཡ་མི་འདུག་བ། ལོངས་སྤྱོད་པ་པོའི་སེམས་ཅན་ཅིག་ཡོད་པ་ཡིན་དུས་ཨེ་ནས་དེའི་ལས་ཀྱི་དབང་ལས་ཨེ་ནི་འགྱུར་བ་སྣ་ཚོགས་འགྲོ་བསྡད་དེ། ཡིན་ནའི་དེ་དེ་རྩ་བ་དང་གཅིག་རྩོམ་གཞི་གཞི་དེ་ལས་ཀྱིས་བྱས་པ་མེད་པ་བྱས་ཁོ་རང་གཤིས་སུ་ཡོད་པའི་ཕྱིར།

དངོས་པོ་ཁོ་རང་གི་གཤིས་ལུགས་ཀྱིས། ཨེ་ནི་རྒྱུ་དང་རྐྱེན་གྱིས་འགྱུར་བ་འདུག་སུ་འགྲོ་བསྡད་ཡ་གཅིག་ཡོད་པ་བྱས། དེ་ཡིན་པ་ཡིན་དུས་ཆོས་ཉིད་ཀྱི་རིགས་པ་ཁ་སང་ནས་ང་ཚོས་བཤད་བསྡད་དེ་དེའི་ཐོག་ནས་ཡིན་ཟེར་བ། དེ་འདྲ་ཡིན་པ་ཡིན་དུས། རྩ་བའི། རྒྱུ་དང་རྐྱེན་གྱིས་ཁོ་རང་དངོས་པོ་འགྱུར་བ་འགྲོ་བསྡད་ཡ་དེ་ཁོ་རང་ཁོ་རའི་རྐྱེན་ཚོགས་པའི་སྟེང་ནས་འགྱུར་བ་འགྲོ་བསྡད་ཡ་གཅིག་བྱས་ད་དེའི་ནང་ལོགས་ལ་ཁ་ཕྱོགས་བསྒྱུར་ཡ་ལ་ཨེ་ནི་ལས་ཀྱི་བྱེད་པ་ཅིག་དེ་ནང་འཇུག་གི་ཡོད་ས་རེད། རྒྱུ་དབྱེ་གང་གིས་བྱས་ཞེ་ན་སྔར་གྱི་རྒྱུ་དབྱེ་ཉིད་ལས་སོ། ཅིའི་ཕྱིར་རྒྱུ་ཡིས་འབྲས་སྐྱེད་ནུས། སྔར་གྱི་རྒྱུ་ཡི་མཐུ་ཉིད་ལས། ཅིའི་ཕྱིར་རྒྱུས་འབྲས་བུའི་ཆོས་སྐྱེ་ཡ་དེ་ག་རེ་བྱས་ནས་བྱུང་བ་རེད་ཟེར་བ་ན། ཨེ་ནི་རྒྱུ་སྔ་མ་སྔ་མས་འབྲས་བུ་ཕྱི་མ་ཕྱི་མ་སྐྱེ་ཡ་གི་ནུས་པ་ཅིག་ཁོ་རང་རྒྱུ་ཁོ་རང་གི་རྒྱུ་འབྲས་ཀྱི་འབྲེལ་བའི་སྟེང་ནས་ཡོང་བསྡད་ཀྱི་ཡོད་པ་རེད། དེ་ཡང་སེམས་ཅན་གྱི་ལས་ཀྱི་དབང་གིས་བྱུང་བ་ནི་མ་རེད། སངས་རྒྱས་ཀྱི་ཕྲིན་ལས་ཀྱི་དབང་གིས་བྱུང་བ་ནི་མ་རེད་ཁོ་རང་དངོས་པོའི་གཤིས་ལུགས་རེད་བཤད་པ་རེད།

དེ་རང་གིས་ཁས་ལེན་གྱི་རེད། ང་རང་ཚོའི་ནང་པ་སངས་རྒྱས་པའི་ལུགས་ཀྱིས་དེ་ཁས་ལེན་གྱི་ཡོད་རེད་དེ་ལྟ་མོད། དེ་ཡིན་ན་ཨེ་ནི་འབྱུང་བའི་རྒྱུ་བྱས་པ་རེད་ལབ་བཞག་ན། ད་ཨེ་ནི་སྐྱོན་ག་གེ་མེད་པ་ཅིག་ལ་ཡ་ཨེ་ནི་དེ་ལ་ཡ་ཨེ་ནི་ནང་དོན་འབྱུང་བ་ལ་ཡ་བསམ་ནས་མིང་དེ་དབང་ཕྱུག་དང་བཏགས་ནས་མིང་ཙམ་ལ་ཡ་ཨེ་ནི་མིང་ཙམ་གྱི་ཨེ་ནི་ར་ཐང་ཞིག་དེ་རེ་ཞིག་ཟུག་གི་གཏན་ནས་ཨེ་ནི་ངལ་བ་བྱས་པའི་དགོས་པ་ག་གེ་མི་འདུག་མིང་ཙམ་ལ་ཡང་ཅི་ཞིག་ངལ། འོན་ཀྱང། འབྱུང་བ་དེ་དབང་ཕྱུག་ལ་ཡ་བཤད་པ་ཡིན་ན་ནི་དབང་ཕྱུག་གི་ངོ་བོ་དེ་འབྱུང་བ་ལ་བསམ་བློ་བཏང་པ་ཡིན་ན་ནི། འོན་ཀྱང་ནི་ཁྱོད་རང་གི། བཤད་ཚུལ་དེའི་ཐོག་ནས་བསམ་བློ་བཏང་པ་ཡིན་ན་ཁྱོད་རང་གི་གྲུབ་མཐའ་ལ་ཨེ་ནི། དེ་མ་འཐད་པ་ཡོང་གི་འདུག་འོན་ཀྱང། ས་ལ་སོགས་པ་རྣམས་ས་ལ་སོགས་པའི་འབྱུང་བ་དེ་ནི། རྫས་དུ་མ་ཡིན་པ་དང་རྫས་དུ་མའི་རང་བཞིན་དང་ལྡན་པ་དང། མི་རྟག་པ་ཡིན་པ་དང་བློ་ཡི་གཡོ་བ་མེད་པ་ཡིན་པས་ལྷ་མ་རེད། མི་རྟག་གཡོ་མེད་ལྷ་མིན་ཞིང། ང་རང་ཚོ་ས་ཡིས་དཔེར་ན་ས་གཞི་འདི། ང་རང་ཚོའི་མི་ཡི་དཔེར་ན་འགོམ་པར་བྱ་བ་འགོམ་པར་བྱ་བ་ཉིད་དང། ཨེ་ནི། མི་གཙང་བས་སྦགས་པ་དང། དེ་འདྲ་ཞིག་སོང་བ་ཡིན་དུས་དེ་ནི་དབང་ཕྱུག་ཟེར་ནས་པའི་སྐྱབས་གནས། སྐྱབས་གནས་བཅོལ་ཡག་གི་དབང་ཕྱུག་བྱེད་པ་པོ་ལ་ཡ་བརྩི་ཤེས་བཞག་ཤེས་ཀྱི་མ་རེད་དེ་ནི་དབང་ཕྱུག་ཉིད་མ་ཡིན། དེ་བཞིན་དུ། དབང་ཕྱུག། ནམ་མཁའ་ནམ་མཁའ་དབང་ཕྱུག་ལ་བཞག་ཤེས་ཀྱི་མ་རེད། དབང་ཕྱུག་ཟེར་ཡག་དེ་ནམ་མཁའ་ལ་བསམ་བཏང་ཤེས་ཀྱི་མ་རེད། ག་རེ་ཟེར་ན། དེ་ནི་བྱ་བ་དང་བྲལ་བ་དང། ད་འབྲས་བུ་སྐྱེ་བའི་དོན།

འབྲས་བུ་བདག་ནི་དེ་དང་ས་སོགས་དང་དབང་ཕྱུག་ངོ་བོའང་རྟག་མིན་ནམ། བདག་ཡིན་ཞེ་ན་དེ་དང། ས་ལ་སོགས་པའི་འབྱུང་བ་འབྱུང་བཞིའི་རྡུལ་ཕྲན་དང། དབང་ཕྱུག་གི་རིགས་འདྲ་སྔ་ཕྱིའི་ངོ་བོ། ཁྱོད་དག་ན་པའི་རྟག་པར་འདོད་པ་ཡིན་དུས་འདི་འཐད་ཀྱི་མ་རེད། དེ་སྐྱེས་པ་ལབ་དུས་ད་ཅིག་འབྲས་བུ་སྔར་མེད་པ་ཅིག་རྒྱུའི་དུས་སུ་འབྲས་བུ་མེད་བསྡད་མཁན་ཅིག། ཨེ་ནི་ཕྱིས་པའི་འབྲས་བུ་སྐྱེ་ཡོང་མཁན་དེ་འདྲ་ཞིག་སོང་བ་ཡིན་དུས་ཁོ་མི་རྟག་པའི་རྣམ་འགྱུར་ཁོ་ཐོན་ཡོང་གི་ཡོད་རེད་པ་དེ་འདྲ་ཡིན་དུས་དབང་ཕྱུག་ངོ་བོའང་རྟག་མིན་ནམ། ད་འོ་ན་རང་གི་ལུགས་ལ། ཤེས་པ་ཤེས་བྱ་ལས་སྐྱེ་དང། ཨེ་ནི། གང་ལྟར་ན་གཟུགས་སྒྲ་ལ་སོགས་པ་འཛིན་བསྡད་མཁན་ད་གང་ལྟར་དངོས་པོ་གང་དང་གང་གི་རྣམ་ལྡན་དུ་སྐྱེས་བསྡད་མཁན་གྱི་ད་རྣམ་ཅན་དུ་སྐྱེས་བསྡད་མཁན་གྱི་ཤེས་པ་དེ་དང་དེ། ཨེ་ནི་དེའི་དམིགས་པ། ཤེས་བྱ་དམིགས་པ་དེ་ལས་སྐྱེས་པ་རེད།

ད་རིག་པ་སྔ་མ་སྔ་མ་སྔོན་དུ་སོང་བའི་ཐོག་ནས་ནི་རིག་པའི་རྒྱུན་ཅིག་ཁོ་རང་བཞིན་གྱིས་ཡོད་བསྡད་པ་ཞིག་རེད། ད་རིག་པ་དེའི་ཐོག་ནས་ནི་ད་ཅིག་བདེ་སྡུག་གི་ཚོར་བ་མྱོང་རྒྱུ་ཡོད་བསྡད་པའི་བདེ་སྡུག་དེ་ལས་ཀྱི་དབང་དུ་བྱུང་བ་རེད། བདེ་སྡུག་ལས་ལས་ཡིན། ད་ལས་ལས་བདེ་སྡུག་ཟེར་བསྡད་པ་དེ་ནི་རྙོག་དྲ་ཚ་པོ་འདུག་པ། གང་ལྟར་ཡིན་ནི་ནི།

གང་ལྟར་ཡང་ཉོན་མོངས་ཉོན་མོངས་གང་ལ་གཏུགས་ནས་ཉོན་མོངས་ཀྱི་སེམས་དུལ་མ་དུལ་གྱི་སྟེང་ནས་ལས་བཟང་ངན་བསགས་ནས་ཡོང་གི་ཡོད་པ་ཡིན་དུས་རྩ་བ་སེམས་པར་ཐུག། བྱས་ཙང་སེམས་ཀྱི། སེམས་གཟུགས་མེད་ཤེས་པ་དེ་འདྲས་གཅིག་གིས་གཡོ་འགུལ་ལ་དེ་འདྲས་གཅིག་གིས་རྐྱེན་པས་ཨེ་ནི་སེམས་མེད་བེམ་པོའི་ཆོས་ལ་འགྱུར་བ་འགྲོ་ཡ་གཅིག་ད་འབྲེལ་བ་ཞིག་བཟོ་དགོས་འདུག་བྱས་ཙང་ད་དེ་འདྲ་ཡིན་ནི། ཕྱིའི་འབྱུང་བ་སེམས་མེད་བེམ་པོའི་ཆོས་ཀྱི་དེ་ཕྱིའི་འབྱུང་བའི་རྐྱེན་པས་འགྱུར་བ་འགྲོ་སྡོད་ཀྱི་ཡོད་རེད་བ། ཕྱིའི་འབྱུང་བ་དང་ང་རང་ཚོའི་ནང་གི་འབྱུང་བ་འབྱུང་བ་གཉིས་པོ་རིགས་མཐུན་པ་གཅིག་གི་འབྲེལ་བ་ཞིག་ཡོད་པས་འགྲོ་བསམ་གྱི་ཡོད། ཕྱིའི་འབྱུང་བ་དང་ནང་གི་འབྱུང་བ། ནང་གི་འབྱུང་བ་ལ་ནང་གི་འབྱུང་བ་རགས་པ་དང་ནང་གི་འབྱུང་བ་ཕྲ་བ་གཅིག་ཤིན་ཏུ་ཕྲ་བ་གཅིག། དེ་འདྲའི་གི་ད་ཤིན་ཏུ་ཕྲ་བའི་སྒང་སླེབས་ཡོང་དུས་རླུང་འོད་ཟེར་ལྔ་པ་ཟེར་ཡ་དེའི་སྒང་ནས་བསམ་བློ་ཞིག་བཏང་ཡོང་གི་ཡོད་རེད། ད་ད་དེ་འདྲའི་ཡིན་དུས་ནང་གི་ཤེས་པ་ད་བྱེད་གཉུག་མ་ལྷན་ཅིག་སྐྱེས་པའི་འོད་གསལ།

ཡང་དེའི་མཚམས་མོ་ལ་ནི་དཔེ། ག་ཚོད་རེད་འགྲེལ་བཤད་མང་པོ་ཞེ་བོ་ཅིག་རྒྱབ། འགྲེལ་བཤད་མང་པོ་ཞེ་བོ་ཞིག་མ་འདང་བསྡད་འདུག་པ། རྒྱུ་ལ་ཐོག་མ་ཡོད་མིན་ན་འབྲས་བུའི་ཐོག་མ་ག་ལ་ཡོད། དེ་བཞིན་དུ། ད་ཅིག། རེས་འགའ་བཀོད་རེས་འགའ་མི་བཀོད་པ་བྱེད་ཡག་གི་རྒྱུ་མཚན་མི་འདུག་བ། རྟག་ཏུ་ཅི་ཕྱིར་བྱེད་མིན་ཏེ། དེ་རྟག་ཏུ་མི་བྱེད་པ་དེ་རྐྱེན་གཞན་ཞིག་ལ་རག་ལས་པ་ཡིན་ན། ཨེ་ནི་འཇིག་རྟེན་བཀོད་པ་པོའི་རང་དབང་གི་སྒོ་ནས་བཀོད་པ་དེ་མེད་པ་ཡིན་པ་ཡང་རྐྱེན་གཞན་ཞིག་ལ་ཡང་ལྟོས་དགོས་ཀྱི་ཡོད་རེད། རྟག་ཏུ་དེ་ནི་གཞན་ལ་ལྟོས་པ་མིན། དེས་བྱས་མིན་གཞན་ཡོད་མིན་ན་དེས་འདི་གང་ལ་ལྟོས་པར་འགྱུར། གལ་ཏེ་དཀོན་མཆོག་གིས་བཀོད་པ་ཡིན་ན་ཡང་བཀོད་པའི་དུས་དང་བཀོད་པའི་གནས་དེའི་དེ་རྐྱེན་གཞན་ཞིག་ལ་རག་ལས་ཀྱི་ཡོད་ན་ནི་ཨེ་ནི་ལྟོས་ནས་གྲུབ་པ་ཆགས་པ་རེད་ལྟོས་ནས་གྲུབ་པ་ཆགས་པ་རེད་མ་གཏོགས་རང་དབང་གིས་གྲུབ་པ་ཅིག་ཆགས་ཡོད་མ་རེད་གལ་ཏེ་ལྟོས་ན་ཚོགས་པ་ཉིད་རྒྱུ་ཡིན་འགྱུར་གྱི། ད་ལྟ་ཚོགས་པ་མང་པོ་ལ་བརྟེན་ནས་གྲུབ་པ་གང་ཞིག་ལ་ཨེ་ནི། དེའི་ནང་ཚོགས་པ་དེའི་ནང་གི་ཡ་གྱལ་ཨེ་ནི་དབང་ཕྱུག་གཅིག་པུས་བཀོད་པ་རེད་ལབ་དགོས་ཡ་རྒྱུ་མཚན་མི་འདུག་རྒྱུ་ཡིན་འགྱུར་ན་དབང་ཕྱུག་མིན། དེ་བཞིན་དུ་རེད་དང་རྒྱུ་རྐྱེན་གཞན་ཚོགས་པ་ན་ཨེ་ནི་དབང་ཕྱུག་གིས་རེད་དང་ཨེ་ནི་འཇིག་རྟེན་མི་བསྐྱེད་པ་ལ་ཨེ་ནི་ཐབས་མེད་དེ་བ་བས་འཇིག་རྟེན་མ་བཀོད་རང་བཀོད་ཆགས་དགོས་ཡ་གཅིག་ཡིན་པ་ཡིན་ན་ནི་རེད་དང་ཚོགས་ན་མི་སྐྱེ་དབང་མེད་ཅིང་རྒྱུ་རྐྱེན་དེ་དག་ཚོགས་པ་མེད་པ་ནི་དབང་ཕྱུག་གིས་འབྲས་བུ་སྐྱེད་པའི་ནུས་པ་མེད་པ་ཞིག་ཡིན་པ་ཡིན་ན་ནི་ཨེ་ནི་བྱེད་པ་པོ་རེ་ཞིག་གི་མི་འདུག།

ད་དེ་འདྲའི་གི་གྲངས་ཅན་གྱི་འདོད་པ་དེ་ཨེ་ནི་རིག་པ་དང་འགལ་བ་རེད། འགལ་བ་ག་རེ་འགལ་ལུགས་ག་རེ་ཟེར་ལབ་ན། སྙིང་སྟོབས་དང་རྡུལ་དང་མུན་པ་ཞེས་ཨེ་ནི་བདེ་སྡུག་བཏང་སྙོམས་ཀྱི་འོ་རེད་པ་དེ་འདྲའི་གི་ད་བྱ་བའི་ཡོན་ཏན་གསུམ་ཆ་མཉམ་པའི་གནས་སྐབས་དེ་ནི་གཙོ་བོ་ཞེས་བྱར་རབ་ཏུ་བརྗོད་དེ། དེ་གསུམ་པོ་དེ་ཆ་མི་མཉམ་པ་དེ་ཨེ་ནི་འགྲོ་བའམ་རྣམ་འགྱུར་ཡིན་པར་བརྗོད། ད་ཁོ་རང་གི་རང་ལུགས་དེ་བཀོད་ནས། ད་རང་ལུགས་དེ་ལ་ཡང་འགལ་བ་ག་ཡོད་ཟེར་ལབ་པ་ཡིན་ན་རང་ལུགས། ཁོ་རང། དེ་གྲངས་ཅན་པ་ཁོ་རང་གི་རང་ལུགས་ཀྱི་འདོད་པ་དེ་བཀོད་ནས་དེ་དྲིན་དྲིན་པོས་ད་གྲངས་ཅན་གྱི་འདོད་པ་དེ་ལ་ཡང་འགལ་བ་ག་ཡོད་ཟེར་ལབ་པ་ཡིན་ན། གཙོ་བོ་ཆ་མེད་གཅིག་ཉིད་ལ། ཨེ་ནི། བདེ་བ་ལ་སོགས་པའི་རང་བཞིན་གསུམ། ཉིད་ནི་རིགས་མིན་ནོ། ཆ་མེད་ཞེས་ལབ་ཚར་བའི་རྗེས་ལ་ཡང། ཡོན་ཏན་གྱི་ཆ། ག་ཚོད་དེ། མུན་པའི་ཆ། སྙིང་སྟོབས་ཀྱི་ཆ། རྡུལ་གྱི་ཆ་ཟེར་ལབ་ཡ་དེ་ནི་ཡང་མ་དེ་ཆ་ཡིན་པར་ལོག་ཁོ་ཆ་ཅན་གཅིག་ཡིན། ཆ་མེད་ཅིག་ཡིན་ཆ་གསུམ་ཡོད་ཟེར་བ་ཟེར་ན་ཨེ་ནི་ཁོ་གན་ས་རུ་ཆ་ཡོད་མོད་རེད་པ། རང་བཞིན་འགལ་བ་ལེགས་མི་འདུག་བ། དེས་ན་གཅིག་ལ་རང་བཞིན་གསུམ་ཉིད་ནི་རིགས་མིན། དེས་ན་རང་བཞིན་གསུམ་ལྡན་གྱི་གཙོ་བོ་དེ་ཡོད་པ་མིན། དེ་བཞིན་ཡོན་ཏན་ཡོད་མིན་ཏེ། ཡང་ཡོན་ཏན་སོ་སོ་ལ་ཡང། རྡུལ་མུན་སྙིང་སྟོབས་ཀྱི་ཡང་རྣམ་པ་གསུམ་སུ་ཡོད་པ་ཞིག་བཤད་ཀྱི་ཡོད་མོད་དེ་ཡང་སོ་སོར་རྣམ་གསུམ་ཕྱིར། ཨེ་ནི་ཡོན་ཏན་བཤད་པ་ཡིན་མི་འཐད། དེས་ན་ཡོན་ཏན་གསུམ་ཆ་མཉམ་པའི་གཙོ་བོ་རྒྱུར་འདོད་པ་དེ་ཉིད་མེད་ན། ཨེ་ནི་དེ་ཡི་སྤྲུལ་པའི་རྣམ་འགྱུར་སྒྲ་ལ་སོགས་པའི་འབྲས་བུར་འདོད་པ་རྣམས་ཀྱང་ཡོད་ཉིད་ཤིན་ཏུ་རྒྱང་རིང་འགྱུར། དེ་བཞིན་དུ་སེམས་མེད་བེམ་པོའི་གོས་ལ་སོགས་པ་ལ་ནི། གོས་ལ་སོགས་པའི་དེ་ཙམ་ལྔ་ལ་ཡང་བདེ་སོགས་ཀྱི་གྲུབ་བདེ་རྫས་གཅིག་ཏུ་ཡོད་པ་སྲིད་པའང་མིན། དངོས་རྣམས་དེ་ཡི་དེ་རྒྱུའི་རང་བཞིན་དུ་བདེན་པར་ཡོད་པ་ཡིན་ན། བདེན་པར་ཡོད་པ་དང་དེ་ལས་སྐྱེ་བ་ཡིན་ཞེ་ན་ཨཱ་ནི་དངོས་པོ་ནི་རང་བཞིན་གྱིས་གྲུབ་པའི་དངོས་པོ་མི་འཐད་པ་དེ་སྔར་བཀག་ཟིན་པ་རེད། མི་འཐད་པ་དེ་སྔར་བཤད་ཟིན་པ་རེད། རང་བཞིན་གྱིས་གྲུབ་པ་དེ་སྔར་བཀག་ཟིན་པ་བྱས། ཁྱོད་ཀྱི་རྒྱུ་ཡང་བདེ་སོགས་ཉིད། དེ་ལས་སྣམ་སོགས་འབྱུང་བ་མེད། ཁྱོད་ཀྱི་ཨཱ་ནི། འབྲས་བུ་ཐམས་ཅད་ཀྱི་རྒྱུ། བདེ་སོགས་ཆ་མཉམ་པའི་གཙོ་བོ་ཉིད། གཙོ་བོ་ཉིད་དེ་ལས་སྣམ་སོགས་འབྱུང་བ་མེད། སྣམ་སོགས་ལས་ནི་བདེ་བ་ལ་སོགས་པ་སྐྱེ་བ་ཡིན་ན། ཕྱིས་སྣམ་བུ་ལ་སོགས་པ་དེ་རྣམས་མེད་པའི་ཕྱིར་ན། བདེ་སོགས་ཆ་མཉམ་པའི་གཙོ་བོ་ཡང་མེད། དེ་བཞིན་དུ། བདེ་བ་ལ་སོགས་པའི་རང་བཞིན་རྟག་པ་ཉིད་དུ་ཡང་མི་འཐད། ནམ་ཡང་ཚད་མས་དམིགས་པ་ཡོད་པ་མ་ཡིན། གལ་ཏེ་བདེ་བ་ལ་སོགས་པ་དང། གལ་ཏེ་བདེ་སོགས་ཀྱི་གསལ་བ་རྟག་དངོས་སུ་ཡོད་པ་ཉིད་ཡིན་ན། ཡུལ་མྱོང་བའི་ཚེ་ནའང་བདེ་བ་མྱོང་བ་ཅིའི་ཕྱིར་འཛིན་པ་མ་ཡིན། སྡུག་བསྔལ་མྱོང་བའི་ཚེ་བདེ་བ་དེ་ཉིད་ཕྲ་མོར་གྱུར་ན། ཕྲ་མོར་གྱུར་ནས་ཡོད་ཀྱང་མི་མྱོང་ཞེ་ན། དེ་ནི། དེ། རྟག་པའི་དངོས་པོར་འདོད་པ་ཡིན་པས་རེས་རགས་པ་དང་རེས་ཕྲ་བའང། ཕྲ་བར་འགྱུར་བ་མི་འཐད་པས་ཨེ་ནི། དེ་ཇི་ལྟར་ཡིན། རགས་པ་དོར་ནས་ཕྲ་གྱུར་པས་ཕྲ་རགས་དེ་དག་ཨེ་ནི། མི་རྟག་པ་ཉིད་དུ་འགྱུར། དེ་བཞིན་དངོས་པོ་ཐམས་ཅད་ནི་མི་རྟག་ཉིད་དུ་ཅིས་མི་འདོད། བདེ་བ་རགས་པ་དེ་ལས་གྲུབ་བདེ་རྫས་གཞན་མིན་ན། བདེ་བ་གསལ་བ་མི་རྟག་ཉིད་རགས་པ་འགག། རགས་པ་འགག་ན་བདེ་བའང་འགག་པས་བདེ་བ་གསལ་བ་མི་རྟག་པ་ཉིད་དུ་ངེས་པ་ཡིན། གལ་ཏེ་མེད་པ་འགའ་ཡང་ནི། ད་འདི་གི། འདི་ཀ་ག་ས་བྱུགས་ཏེ། ཨོ་ཡ། རྒྱུ་མེད་ལས་སྐྱེ་བ་དེ་གཅིག་བཀག། དེ་ནས་ནི་དབང་ཕྱུག་དང། ཨེ་ནོ་སྤྱི་གཙོ་བོ་དང། རྡུལ་ཕྲན་རྟག་པ་དང་དེ་ཚོ་ཕྲད་ཀྱི་ནི། འཇིག་རྟེན་བཀོད་པ་ཡོང་གི་མ་རེད། དེ་རྒྱུར་འཐད་ཀྱི་མ་རེད། དེ་རེ་གཅིག་བཀག། དེ་ར་རྒྱུར་འདོད་པ་དེ་གཅིག་བཀག། ད་དེ་ནས་བདག་སྐྱེ་འགོག་པ་ཡིན་པ་རེད། ད་བདག་སྐྱེ་འགོག་པ་ལ། གལ་ཏེ་མེད་པ་འགའ་ཡང་ནི་སྐྱེ་མིན་མེད་ཕྱིར་ཞེས་འདོད་ན། ད་འདི་གི། གལ་ཏེ་ཨེ་ནི། དངོས་པོ་གང་དང་གང་ཡིན་ན་ཡང་རྒྱུ་ཡིས་སྐྱེས་ཟེར་ལབ་དུས་ས་ནི། ད་ཨེ་ནི་ཞིག། རྒྱུ་ཡི་གནས་སྐབས་ལ་ཡང་ཞིག་དངོས་པོ་ཁོ་རང་གི་རང་བཞིན་རོ་མེད་དེ་ངེས་ཤིག་ཨེ་ནི། སྐྱེས་ཆོག་ན་ཨེ་ནི། གང་དག་ཅིག་རྒྱུ་ཡིན་མིན་པའི། ཀུན་ནས་ཨེ་ནི་གང་དག་ག་སོགས་རེད་འབྲས་བུ་སྣ་ཚོགས་པའི་སྐྱེས་ཆོག་པ་ཞིག་རེད་དེ་འབྲས་བུ་ག་སོགས་རྒྱུ་ཡིན། རང་གི་རྒྱུ་ཡིན་མིན་གང་ནས་རྒྱུ་ཡིན་མིན། གྱི་དབྱེ་བ་ཕྱེ་མི་དགོས་པར་རྒྱུ་སྣ་ཚོགས་པ་ལས་འབྲས་བུ་སྣ་ཚོགས་པ་སྐྱེས་ཆོག་པ་ཞིག་རེད་དེ། དེ་མ་ཡིན་པར་ཁོ་ར་ཁོ་ར་རྒྱུ་འབྲས་ངེས་པའི་རྒྱུ་འབྲས་ཀྱི་འབྲེལ་བ་ངེས་པ་ཞིག་ཡོད་པ་ཡིན་དུས་དེ་གར་བཏགས་ཏེ་དགོས་རེད་ཟེར་ལབ་ན། རྒྱུ་ཡི་གནས་སྐབས་ན་འབྲས་བུའི་རང་བཞིན་ཅིག་ཡོད་པ་བྱས་ནས་དང། དེའི་ཐོག་ནས་རྒྱུ་རང་རང། འབྲས་བུ་རང་རང་སོ་སོའི་རྒྱུ་ངེས་པ་ཅན་ཞིག་ཡོང་དགོས་ཡ་དེ་ཆགས་པ་རེད། ད་དེ་འདྲའི་འབྲས་བུའི་རེ་སྟངས་ཅིག་རང་བཞིན་འབྲས་བུའི་རང་བཞིན་དང་རྒྱུ་ཡི་རང་བཞིན་ག་སོགས་རེད་གཅིག་ཏུ་འདོད་ནས་དེ་འདྲའི་འབྲས་བུ་ཡིན་དུས་ས་ནས། གལ་ཏེ་མེད་པ་འགའ་ཡང་ནི་སྐྱེ་མིན་མེད་པའི་ཕྱིར་ཞེས་འདོད་ན་ད་དེར་དགག་པ་ལ། ག་རེ་ཡིན་ན་བོད་སྐད། གསལ་བ་མེད་པར་སྐྱེ་བ་ནི་ཁྱོད་མི་འདོད་ཀྱང་གནས་པ་ཉིད་ད་ཁྱོད་རང་གྲངས་ཅན་པས་ད་མངོན་པར། མངོན་པར་གསལ་བ་དེ། དཔེར་ན་མྱུ་གུ་ལྟ་བུ་མངོན་པར་གསལ་ཟིན་གྱི་མྱུ་གུ་དེ་རྒྱུའི་དུས་ལ་ཡོད་མ་རེད་ས་བོན་གྱི་དུས་སུ་ཡོད་མ་རེད་དེ་མངོན་པར་མི་གསལ་བའི་ཚུལ་གྱིས་ཨེ་ནི།

འདིའི་སྒང་ལ་མངོན་པར་མི་གསལ་བའི་ཚུལ་དུ་ཡོད་པ་ཡིན་དུས་ད་གས་པར་གོས་པས་ག་སོགས་གོ་ཆོད་པ་ཞིག་བགོ་བར་གྱིས་ཤིག་ས་བོན་ཉོས་ལ་བགོ་བར་གྱིས། འཇིག་རྟེན་རྨོངས་པས་མ་མཐོང་ན། རས་བལ་གྱི་ས་བོན་ལ་རས་བལ་ཡོད་ད་ཡོད་རེད་ཡིན་ནའི་འཇིག་རྟེན་རྨོངས་པས་མ་མཐོང་བ་རེད་ཟེར་ན། དེ་ཉིད་ཤེས་ཀྱིས་བཞག་དེ་ཉིད་ཤེས་དེ་འཇིག་རྟེན་པ་ལ་ཡང་ནི། ཤེས་དེ་འཇིག་རྟེན་ལ་ཡང་ནི། དེ་ཉིད་ཤེས་པ་ཁོ་རང་གི་སྟོན་པས་ད་གྲངས་ཅན་གྱི་དྲང་སྲོང་གླིང་སྐྱེས། ལ་སོགས་པའི་སྟོན་པ་དེ་ཉིད་ཀྱིས་དེ་རྣམ་པར་ཤེས་ནས་ནི་ཤེས་པ་དེ་འཇིག་རྟེན་པ་ལ་ཡང་ནི་ཡོད་པ་ཅི་སྟེ་མཐོང་མ་ཡིན། འཇིག་རྟེན་ཚད་མ་ཉིད་མིན་ན་གསལ་བ་མཐོང་བའང་བདེན་མ་ཡིན། གལ་ཏེ་འཇིག་རྟེན་པའི་མཐོང་བ་ཚད་མ་ཉིད། འཇིག་རྟེན་པའི་མཐོང་བ་ཚད་མ་ཉིད་མིན་པས་མ་རྟོགས་ཞེ་ན། དེ་ལྟར་ན་འཇིག་རྟེན་པའི་རྣམ་འགྱུར་མངོན་པར་ཡིན་པ་འདྲ། རྣམ་འགྱུར་མངོན་པར་གསལ་བའི་རང་བཞིན་སྒྲ་ལ་སོགས་པ་མཐོང་བའང་བདེན་པ་མིན་པ། བདེན་མ་ཡིན། ད་ཡང། གལ་ཏེ་ཚད་མ་ཚད་མིན་ན་དེས་གཞལ་རྫུན་པར་མི་འགྱུར་རམ། དེ་ཉིད་ཀྱིས་ནི་སྟོང་པ་ཉིད་བསྒོམ་པ་འཐད་པར་བསྒོམ་པ་དེ་ཕྱིར་མི་འཐད་འགྱུར་ཞེ་ན། གལ་ཏེ། དབུ་མ་པ་ཁྱོད་རང་གིས། དང། འདོད་པ་ལྟར་བྱས་ནི། དང། འཇིག་རྟེན་པའི་ཚད་མ། དེས་ནི། རང་མཚན་སྣང་བ་ལ་ལྟོས་ཏེ་འཁྲུལ་བའི་ཤེས་པ་ལ་ཁྱེད་རང་གིས་བཤད་ཀྱི་ཡོད་རེད།

སྤྱི་ལ་དེ་ལྟར་ཡིན་པའི་རྒྱུ་མཚན་དེ་ཉིད་ཀྱིས་བྱེ་བྲག་སྟོང་པ་ཉིད་སྒྲུབ་བྱེད་ཀྱི་ཚད་མ་ཡང་ཡིན་འཐད་ཀྱི་མ་རེད་སྒོམ་པ་དེ་ཕྱིར་འཐད་མི་འགྱུར། དེ་འདྲ་ཡིན་དུས་མི་རྟག་ཅིག་གི་ཚད་མ་ཟེར་ནས་བརྫུན་པའི་ཚད་མ་བཞག་ན་དངོས་པོ་སྒྲུབ་བྱེད་ལ་བཞག་ཤེས་ཀྱི་མ་རེད། བདེན་པའི་ཚད་མ་བཞག་དགོས་ཀྱི་རེད་བདེན་པའི་ཚད་མ་བཞག་པ་ཡིན་ན་ཆོས་ཐམས་ཅད་བདེན་པས་སྟོང་པ་ཟེར་ཡ་དེ་འཐད་ཀྱི་མ་རེད་ཁྱོད་རང་གི་སྟོང་པ་ཉིད་ཟེར་ཡ་དེ་འགྲིག་གི་མི་འདུག་ཟེར་ནས་སྒོམ་པ་དེ་ཕྱིར་སྒོམ་པ་དེ་ཕྱིར་མི་འཐད་འགྱུར་ཟེར་ནས་འོ་ད་ཨ་ནི་རྩོད་པ་བཀོད་ནས་ད་དེ་ལ་རང་ལུགས་ཀྱི། དབུ་མ་པ་ངེད་ཀྱི་ལུགས་ལ། ད་སྟོང་ཉིད་འཇལ་བའི་ཚད་མ་དང། ཚད་མ་དེས་འཇལ་བའི། དང། ཚད་མ་དེས་བཞག་པའམ་ཚད་མ་དེས་བསྒྲུབས་པའི་སྟོང་ཉིད་ཀྱང་བརྫུན་པ་ཡིན་པ། ནི། ཤིན་ཏུ་འཐད་པ་རེད། བདེན་དངོས་བཀག་པའི། དགག་པ། འོ་རེད། བདེན་དངོས་བཀག་པའི། དགག་པ་ངེས་པ་ལ་དགག་བྱ་རྣམ་པ་ཤར་བ་ལ་རག་ལས་པ་རེད། དེ་འདྲ་ཡིན་པ་ཡིན་དུས།

བརྫུན་པའི་རང་བཞིན་ཅན་ཞེས་གསུངས་ཡོང་བ་ཡིན་པ་དེ་ཡི་དངོས་མེད་གསལ་བར་བརྫུན། དེས་ན། དཔེར་ན་རྨི་ལམ་དུ་བུ་ཤི་བ་རྨིས་པ་དེ་ལ། རང། ཤི་ནས་མེད་སྙམ་པའི། ཨེ་ནི་རྣམ་རྟོག་དེ། བུ་དེ་ཡོད་སྙམ་པའི་རྣམ་རྟོག་དེ་ཡི་གེགས་ཡིན། རེད་དེ། རྨི་ལམ་གྱི་བུ་ཁོ་རང་མེད་པ་མེད་པ་ཡིན་དུས་ས་ནས་བུ་ཤི་སྙམ་པའི་རྣམ་རྟོག་དེ་ཡང་བརྫུན་པ་རེད། ག་ས།

དེ་ཡང་རྒྱུ་མེད་ལས་སྐྱེ་བ་དེ་ནི་སྐབས་ཡོད་དུ་འགྲོ་བས་འགའ་ཡང་རྒྱུ་མེད་ཡོད་མ་ཡིན། སོ་སོ་བའམ་འདུས་པ་ཡི་རྐྱེན་རྣམས་རྐྱེན་རྣམས་ལ་ཡང་གནས་མ་ཡིན། ད་དེ། འོ་རེད། ཨ་ནི་རྒྱུའི་གནས་སྐབས་དེ་དང་ཆེ་གེ་རྒྱུའི་གནས་སྐབས་ཀྱི་རྫས་ཟེར་ནས་མི་འདུག་ད་ཚོགས་པའི་ཆ་ཤས་སོ་སོ་བའམ། ཡང་དེ་ཐམས་ཅད་འདུས་པའི་རྐྱེན་རྣམས་ལ། ཨ་ནི་རྐྱེན་འགྱུར་གྱི་དངོས་པོ་དེ་ཡོད་ན་དམིགས་སུ་རུང་བ་ལས་མ་དམིགས་པས་དེ་རྣམས་ལ་གནས་པ་ཡང་མ་ཡིན། ཡང་སྐྱེ་བྱའི་དངོས་པོ་དེ་དང་ཅིག། རྒྱུ་དེ་དག་ལ་ལྟོས་པ་མེད་པའི་སྒོ་ནས་ནི་གཞན་ག་ཤེད་ཅིག་ནས་འོང་བ་ཡང་མ་ཡིན་ལ། ཡང་རང་བཞིན་གྱིས་གྲུབ་ཟིན་པའི་ཚུལ་གྱིས་གནས་པ་ཡང་མ་ཡིན། འགགས་ནས་གཞན་དུ་འགྲོ་བ་ཡང་མ་ཡིན། དེ་ལྟར་རྟགས་དེ་ནི་མ། དེ་ལྟར་ན་བརྟགས་ཤིང་དཔྱད་ན་ནི་བདེན་པ་བས།